ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་ཉི་ཤུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་བཞི་རེས་གཟའ་ལྷག་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་དབྱངས་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་བསྟན་འཛིན་དཔལ་མོ་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལྷོ་ཨ་མེ་རི་ཀའི་རྒྱལ་ཁབ་ཆེ་གྲས Brazil དུ་ཕྱོགས་ཕེབས་གནང་བཞིན་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་དང། རྒྱ་ནག་གི་རྒྱལ་སྟོན་དུས་ཆེན་ཟེར་བར་བོད་ནང་གི་དགོན་སྡེ་ཁག་ཏུ་གཞི་རྒྱ་ཆེན་པོས་བཙན་ཐབས་ཀྱིས་སྲུང་བརྩི་བྱེད་བཅུག་འདུག། ཁེ་ན་ཌའི་ནང་བོད་མི་གཞོན་སྐྱེས་དྲུག་གིས་བོད་དོན་རྒྱང་རྒྱུག་ལས་འགུལ་ཐེངས་བཞི་པ་སྤེལ་བཞིན་འདུག། ནང་པའི་གཞུང་ཆེན་ཁག་ལ་ཐོས་བསམ་སློབ་གཉེར་གྱིས་ཉམས་ལེན་གནང་གལ་ཆེ་བའི་སྐོར་དང། རྒྱལ་སྤྱིའི་མཁས་དབང་རྣམས་ཀྱིས་རྒྱ་ནག་གཞུང་ནས་རྒྱ་ནག་ནང་བོད་དང་ཤར་ཏུར་ཀིས་ཐན་དང་ལྷོ་སོག་པོའི་ནང་གི་ཆོས་ལུགས་ཁག་གི་ཐོག་ཁྲིམས་གཞི་གསར་པ་བཀའ་རྒྱ་ཨང་གྲངས་བཅུ་དགུ་ཞེས་པ་བཙན་འགེལ་བྱེད་འཆར་དེ་ནི་རྒྱ་ནག་གིས་བཙན་བཟུང་བྱས་པའི་ས་གནས་ཡོངས་རྫོགས་དམར་ཤོག་ཅན་དུ་བསྒྱུར་རྒྱུའི་ཐབས་ཤེས་ཤིག་ཡིན་པའི་སྐོར་དང། དེ་ནས་དམིགས་བསལ་ཆེད་སྒྲིག་གི་ལེ་ཚན་དང་མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་བཅས་གསར་འགྱུར་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྒྲོལ་མ་ལྷ་མོ་ལགས་དང་བསྟན་འཛིན་དཔལ་མོ་ནས་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁ་སང་ཕྱི་ཚེས་གཉིས་ཉིན་ལྷོ་ཨ་མི་རི་ཀའི་ནང་གི་རྒྱལ་ཁབ་ཆེ་གྲས Brazil གྱི་གྲོང་ཁྱེར Sao Paulo ཡི་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཙོ་དང་ཚོགས་གཞོན་དེ་བཞིན་གྲོས་ཚོགས་འཐུས་མི་གཉིས་གྲོས་ཚོགས་ནང་མཇལ་འཕྲད་གནང་སྟེ་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་སྐོར་ངོ་སྤྲོད་གནང་བ་དང Brazil དབུས་གཞུང་དང་ས་གནས་གཞུང་གིས་རྒྱ་ནག་གཞུང་ནས་ཡུལ་དེའི་ནང་མ་འཛུགས་ལས་གཞིའི་ཐོག་དོགས་ཟོན་གནང་དགོས་པའི་སྐོར་གསུངས་འདུག།

དེའི་རྗེས་སུ་གྲོས་ཚོགས་ནང་ཁོང་རྣམ་པའི་ལྷན་དུ་དུས་ཡུན་ཆུ་ཚོད་གཅིག་ལྷག་རིང་བཀའ་མོལ་གནང་སྐབས་བོད་ནང་གི་ཛ་དྲག་གི་གནས་སྟངས་ཁག་གི་སྐོར་ངོ་སྤྲོད་གནང་བ་དང Brazil དབུས་གཞུང་དང་ས་གནས་གཞུང་གིས་རྒྱ་ནག་ནས་ཡུལ་དེའི་ནང་མ་འཛུགས་ཀྱི་ལས་གཞི་ཁག་ལ་དོགས་ཟོན་གནང་དགོས་པའི་སྐོར་ཞུས་པ་མ་ཟད་དམངས་གཙོའི་ལམ་ལུགས་ལྡན་པའི Brazil གྱིས་རྒྱ་ནག་དང་འབྲེལ་ལམ་གནང་སྐབས་རྒྱལ་སྤྱིའི་ཁྲིམས་དང་སྒྲིག་གཞི

ཡང་ཁ་སང་ཉིན་རྒྱབ་ལ་སྲིད་སྐྱོང་མཆོག་གིས Sao Paulo ས་གནས་གྲོང་ཁྱེར་གྱི་འགྲོ་བ་མིའི་ཐོབ་ཐང་ཚན་པའི་དྲུང་ཆེ Soninha Francine དང་གནམ་གཤིས་འགྱུར་ལྡོག་གི་གནད་དོན་དང་འབྲེལ་བའི་དྲུང་ཆེ Gilberto Natalini རྣམ་གཉིས་གྲོང་ཁྱེར་ལྷན་ཚོགས་ཀྱི་སྤྱི་ཁྱབ་ལས་ཁུངས་ལ་ཕེབས་འདུག་ཡང་ཕྱི་དྲོ་སྲིད་སྐྱོང་མཆོག་གིས Sao Paulo གཙུག་ལག་སློབ་གཉེར་ཁང་ནང་བཙན་བྱོལ་བོད་མིའི་དམངས་གཙོའི་འཕེལ་རིམ་སྐོར་དང་བོད་ཀྱི་ཆོས་དང་རིག་གཞུང་སོགས་དང་འབྲེལ་ཡོད་ཀྱི་གནད་དོན་སོགས་ཀྱི་སྐོར་བཀའ་སློབ་གསུང་བཤད་གནང་འདུག། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྲིད་སྐྱོང་གི་ཐུགས་འགན་བཞེས་པའི་རྗེས་སུ་ལྷོ་ཨ་མི་རི་ཀའི་གླིང་ཕྲན་གྱི་རྒྱལ་ཁབ་ཆེ་ཁག་བཞིའི་ནང་གཞུང་འབྲེལ་ཕྱོགས་ཕེབས་ཐོག་མ་དེ Brazil གྱི་དཔལ་འབྱོར་གྱི་གྲོང་ཁྱེར་ཆེན་པོ་དང་ལྷོ་ཨ་མི་རི་ཀའི་གླིང་ཕྲན་ནང་ནས་མི་འབོར་ཆེ་ཤོས་ཡོད་པའི་གྲོང་ཁྱེར་སའོ་ཕཱའུ་ལོ་ནས་དབུ་འཛུགས་གནང་ཡོད་ཅིང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག

བོད་ཁང་གི་འགན་འཛིན་དང་ཨ་ནེ་ང་ཚོ་དོན་གཅོད་དང Brazil གྱི་བོད་དོན་རྒྱབ་སྐྱོར་ཚོགས་པ་ཚོགས་མི་དང་དེ་མིན་གྱི་ང་ཚོ་དེ་ཡུལ་མི་ཁག་གསུམ་ནས་འདུག་སྣེ་ལེན་ཞུས་ནས་ཨ་ནེ་མཛད་རིམ་དང་པོ་དེ་སྤྱི་ཟླ་བཅུ་པའི་ཚེས་ཀྱི་ཚེས་གཅིག་གི་མཛད་རིམ་དང་པོ་དེ་ཞོགས་པ་ཆུ་ཚོད་བཅུ་གཅིག་ལ་ཨ་ནེ Longevity ལབ་ཀྱི་རེད་དེ International Longevity Day སྤྱི་ཟླ་བཅུ་པའི་ཚེས་གཅིག་ཡིན་ཙང་དེ་ལ་སྐུ་ངོ་ཡ་གི་གི་འགྲེམས་སྟོན་ཁག་དང་དེ་མིན་གྱི་ཚོགས་མི་ཁག་ལ་བཀའ་སློབ། ང་ཚོ་ནང་པའི་ལྟ་གྲུབ་ཐོག་ནས་ཚེ་རིང་པོ་དེ་དང་བདེ་སྐྱིད་ཀྱི་བར་ལ་ག་རེ་ག་རེ་བྱེད་དགོས་ཡོད་མེད་དེའི་སྐོར་ལ་བཀའ་སློབ་དང་བོད་དོན་གྱི་ཐོག་ལ་ངོ་སྤྲོད་འདུག་བོད་དོན་གྱི་རྩ་དོན་དང་བོད་ཡུལ་གྱི་དཀའ་ངལ་དེ་མིན་གྱི་སྐྱབས་མགོན་རིན་པོ་ཆེ་གི་བྱམས་བརྩེའི་སྐོར་ལ་བཀའ་སློབ་འདུག་གནང་སོང་དེ་ནས་ཉིན་གུང་རྒྱབ་ལ་ང་ཚོ Brazil བོད་ཁང་གི་འགན་འཛིན་ལྷན་ཚོགས་མཉམ་དུ་ལ་ཨེ་ནས་ད་ལྟ་ད་ལྟ་མ་འོངས་པ་ལས་བྱ་ག་འདྲ་གནང་དགོས་ཡོད་མེད་དང་ཡར་རྒྱས་བཏང་སྟངས་དང་དེའི་སྐོར་ལ་ད་ལྟའི་དཀའ་ངལ་ག་རེ་ཡོད་དེ་འདྲའི་སྐོར་ལ་གོ་བསྡུར་བྱས་ནས་འདུག་བྱས་ཨེ་ནས་དེ་དགོང་དག་དེ་ལ་ཨེ་ནས Brazil གྱི་ད་ང་ཚོ་བོད་དོན་བོད་ལ་གྲོགས་པོ་འདུ་འཛོམས་དང་བོད་དོན་རྒྱབ་སྐྱོར་ཚོགས་པ་དེ་མིན་གྱི་ཚང་མ་གིས་ཨེ་ནས་ཕེབས་བསུ་གི་གསོལ་ཚིགས་དང་ཨེ་ནས་དུས་ངོ་སྤྲོད་མཇལ་འཕྲད་གནང་ཡོད་རེད་ཨེ་ནས་སྤྱི་ཟླ་བཅུ་པའི་ཚེས་གཉིས་ཉིན་ལ་ཨེ་ནས་ཀྱང་ད་ལྟ་སྐུ་ངོ་སྲིད་སྐྱོང་མཆོག་ཨེ་ནས་ད་ལྟ། སའོ་ཕཱའུ་ལོ་མངའ་སྡེ་གི་གྲོས་ཚོགས་ནང་ལ་གྲོས་ཚོགས་ཚོགས་གཙོ་ཚོགས་གཞོན་དེ་མིན་གྱི་ད་ལྟ International Foreign Affair གྱི་ཕྱི་སྲིད་ཀྱི་བློན་ཆེན་ལ་ང་ཚོ་དེ Secretary ལབ་དགོས་རེད་ད་ལྟ་བློན་ཆེན་བཅས་དེ་མིན་གྱི་བོད་དོན་ཁ་བརྡ་ཅིག་ཚོགས་པ་ད་ང་ཚོ་དེ Party ལབ་དགོས་རེད Party གསུམ་གྱི་ཨེ་ནས་ཚོགས་མི་སྐུ་ཚབ་བྱས་ནས་ང་ཚོ་མཇལ་འཕྲད་ཞུས་བྱས། ཨེ་ནས་འདུག་སེ་བོད་དོན་ཁག་ལ་རྒྱབ་སྐྱོར་གནང་ཡ། ཨེ་ནས་མ་འོངས་པ། ཨེ་ནས་དབུས་གཞུང་དང། ཨེ་ནས་དབུས་གཞུང་ལ་བོད་དོན་སྐོར་ལ་རྒྱབ་སྐྱོར་ག་རེ་གནང་འབྲེལ་མཐུད་གནང་ཡ་དེ་དེ་འབྲེལ་གྱི་སྐོར་དང། ཨེ་ནས་སྐུ་ངོ་སྲིད་སྐྱོང་གིས་ད་ལྟ་སྐྱབས་མགོན་རིན་པོ་ཆེ་གི་གི་ཆེད་ལྟ་ཅིག། ཐུགས་ཀྱི་དགོངས་གཞི་བཞི་དང་དེ་མིན་གྱི་བོད་ཀྱི་ཁོར་ཡུག་བོད་ཀྱི་འགྲོ་བ་མིའི་ཐོབ་ཐང་བོད་ཀྱི་སྐད་ཡིག་སྲུང་སྐྱོབ། ད་ལྟའི་གནས་སྟངས་ག་རེ་ཡིན་པ་དེ་ཚང་མ་སྒང་ལ་བཀའ་སློབ་གནང་སོང། དེ་ནང་བཞིན་གྱི་ཨེ་ནས་ང་ཚོ་ད་རེ་འདུན་ལ་བར་ཐག་ཅིག་མཐུན་འགྱུར་གནང་ཡ་གི་འབོད་སྐུལ་ཁག་ཡ་ཞུས་སོང་ད་ང་ཚོ་ཅིག་རྩ་དོན་སྒང་ལ་རྒྱབ་སྐྱོར་གནང་ཡ་དེ་ཕྱིར་ཡ་ཁ་སང་ད Brazil དེ་རྒྱ་ནག་དང་མཉམ་དུ་ཚོང་འབྲེལ་ཆེ་ཤོས་ཅིག་ཡིན་ཙང་དེ་གི་ད་ཅིག་རྒྱ་ནག་མཉམ་དུ་ཚོང་འབྲེལ་གནང་ན་ཨེ་ནས། ང་ཚོ་བོད་དོན་སྐོར་ལ་མཚམས་མཚམས་བཀའ་མོལ་གནང་རོགས་གནང་ཞུ་ཡ་ད་དེ་འདྲའི་སྒང་ལ་སྐྱེས་ད་སྐུ་ངོ་གིས་ཤུགས་ཆེན་པོ་འབོད་སྐུལ་ཞུ་གནང་སོང་ཞུ་ཡ་ཡིན་ཨེ་ནས་དེ་རྗེས་ལ་ཉིན་གུང་རྒྱབ་ལ་ཨེ་ནས Sao Paulo གྲོང་ཁྱེར་དེ་འདྲ mayor office གི་ཨེ་ནས་འགྲོ་བ་མིའི་ཐོབ་ཐང་དང་དེ་མིན་གྱི་ཁོར་ཡུག་འགྱུར་ལྡོག་གི་དྲུང་ཆེ་དེ་ཚོ་ཁོ་ཚོ་མཉམ་དུ་ལ་ཨེ་ནས་སྐུ་ངོ་ཁོང་ཚོ་མཇལ་འཕྲད་དང་ཨེ་ནས་དེ་མིན་གྱི་ཨེ་ནས་བོད་ཁང་ཐོག་ལ་ཨེ་ནས་ང་འདི་གྲོང་ཁྱེར་ངོས་ནས་བོད་ཁང་ལ་རྒྱབ་སྐྱོར་ག་རེ་གནང་དགོས་ཡོད་མེད་དང་དེ་འདྲའི་སྒང་ལ་ཨེ་ནས་དེ་ག་ནང་བཞིན་གྱི་ད་བོད་རིགས་ཀྱི་རྩ་དོན་དང་རྒྱ་དམར་གྱི་གུང་ཁྲན་ཏང་གི་འདི་ངོས་ཤུགས་རམ་གྱིས་དེ་ག་རང་སྒང་ལ་ཨེ་ནས་འགྲོ་བ་མིའི་ཐོབ་ཐང་འདི་སྒང་ལ་སྐུ་ངོ་གིས་བཀའ་སློབ་ད་ལྟའི་ལུང་པ་དེ་ལ་བོད་དོན་སྒང་ལ་ཅིག་བཟོ་འདྲ་མེད་ཙང་ཞེ་དྲགས་འབྲེལ་བ་མི་འདི་སྒང་ལ་འདི་སྒང་ལ་སྐད་ཡིག་མ་འདྲ་བ་ཡིན་དུས་ཀ་ལ་བོད་སྐོར་ལ་ཞེ་དྲགས་མཁྱེན་རྟོགས་ཉུང་ཉུང་ཨེ་ནས་སྐྱང་བུ་མི་བྱེད

དེ་ནས་སྲིད་སྐྱོང་མཆོག་གིས Longevidade Expo Forum ཞེས་པའི་ལྷན་ཚོགས་སུ་ལྷན་ཞུགས་གནང་བ་དང་ལྷན་ཚོགས་དེའི་འགན་འཛིན Walter Feldman དང་ལྷན་ཚོགས་དེ་ཐོག་མར་དབུ་འཛུགས་གནང་མཁན Francisco Santos དེ་བཞིན་ཚོགས་མི་ཁག་ཅིག་དང་མཇལ་གནང་འདུག་སྲིད་སྐྱོང་མཆོག་གིས་ཕྱི་ཚེས་གཅིག་གི་ཉིན་རྒྱབ་ལ Brazil གྱི་བོད་ཁང་ནང་ཆེད་ཕེབས་གནང་སྟེ་བོད་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་རྣམ་པའི་ལྷན་དུ་མཇལ་མོལ་གནང་བའི་རྗེས་སུ Indian Eye ཞེས་པའི་གསར་ལས་ཁང་གི་བཅར་འདྲི་དང་ལེན་གནང་འདུག། ཉིན་དེའི་དགོང་དྲོ་པྲ་ཛིལ་ནང་གི་བོད་ཁང་གིས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་དགོང་དྲོའི་གསོལ་སྟོན་ཕུལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། པཱ་ཀི་སི་ཐན་གྱི་བར་བརྒལ་ཕྱི་དྲིལ་བློན་ཆེན་ཇཱ་ལིལ་ཨ་བྷ་སི་ཇི་ལ་ནི་ཕྱི་ཚེས་བཞི་དང་ལྔ་ཉིན་གཉིས་རིང་ཧི་མཱ་ལ་ཡའི་རི་རྒྱུད་བརྒལ་བའི་རྒྱལ་སྤྱིའི་མཉམ་ལས་གླེང་སྟེགས་ཀྱི་ཚོགས་འདུར་ཞུགས་ཆེད་བོད་དུ་ཕེབས་རྒྱུ་ཡིན་འདུག། པཱ་ཀི་སི་ཐན་གྱི་བར་བརྒལ་ཕྱི་དྲིལ་བློན་ཆེན་ཇཱ་ལིལ་ཨ་བྷཱས་ཇི་ལ་ནི་ཕྱི་ཚེས་བཞི་དང་ལྔ་ཉིན་གཉིས་རིང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་བོད་རྒྱལ་ས་ལྷ་ས་ནས་སྤྱི་ལེ་བཞི་བརྒྱ་ཤར་ཕྱོགས་སུ་ཡོད་པ་དང་རྒྱ་གར་ཨ་རུ་ནཱ་ཅལ་གྱི་སི་ཡཱང་ཞེས་པའི་ཉེ་འགྲམ་དུ་ས་མཚམས་འཁེལ་གྱི་ཡོད་པའི་ཉིང་ཁྲི་རུ་ཧི་མ་ལ་ཡའི་རི་རྒྱུད་བརྒལ་བའི་རྒྱལ་སྤྱིའི་མཉམ་ལས་གླེང་སྟེགས་སུ་ཆེད་མངགས་གདན་ཞུ་ཞུས་ཡོད་པའི་པཱ་ཀི་སི་ཐན་གཞུང་འབྲེལ་གསར་ལས་ཁང Associated Press of Pakistan ནས་གནས་ཚུལ་སྤེལ་འདུག། གླེང་སྟེགས་དེ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་སྤེལ་འགོ་བཙུགས་ཡོད་པ་དང་དེའི་དམིགས་ཡུལ་ནི་ས་འབྲེལ་ས་ཁུལ་རྒྱལ་ཁབ་ཀྱི་ས་ཁམས་སྦྲེལ་མཐུད་དང་ཁོར་ཡུག་སྲུང་སྐྱོང་སྐྱེ་ཁམས་སྲུང་སྐྱོང་དང་རིག་གནས་འབྲེལ་བ་སོགས་ཁྱབ་ཁོངས་ཁག་ལ་མཉམ་ལས་ཐོག་འཕེལ་རྒྱས་གཏོང་རྒྱུ་ཡིན་པ་རེད་འདུག་ད་ལོའི་གླེང་སྟེགས་ཀྱི་བརྗོད་བྱ་གཙོ་བོ་ནི་སྐྱེ་ཁམས་དཔལ་ཡོན་དང་ཁོར་ཡུག་སྲུང་སྐྱོབ་ཡིན་པ་དང། སྐབས་དེར་པ་ཀི་སི་ཐན་གྱི་བར་བརྒལ་ཕྱི་དྲིལ་བློན་ཆེན་ཇཱེ་ལིལ་ཨ་བྷ་སི་ཇི་ལཱ་ནི་ཡིས་འགོ་ཚུགས་མཛད་སྒོའི་ཐོག་གསུང་བཤད་གནང་རྒྱུ་ཡིན་པ་དང། དེ་དང་ཕྱོགས་མཚུངས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡི་དང་ཕྱི་སོག་གི་སྲིད་བློན་གཞོན་པ་སོགས་དབུ་ཁྲིད་ཁ་ཤས་ལ་མཇལ་འཕྲད་གནང་རྒྱུ་ཡིན་འདུག་གླེང་སྟེགས་དེ་ནི་ས་ཁོངས་ཕན་ཚུན་མཉམ་ལས་དང་གླེང་མོལ་བྱེད་པའི་གོ་སྐབས་ཀྱང་ཡིན་པ་རེད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་ཡི་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ལི་ཐུ་ཨ་ནི་ཡ་དང་ཐའེ་ཝན་གཉིས་ཀྱི་འབྲེལ་བ་ཇེ་བཟང་དུ་སོང་བར་རྒྱ་ནག་གཞུང་གིས་མ་དགའ་བའི་ཉེན་བརྡ་བཏང་ནས་ལི་ཐུ་ཨ་ནི་ཡ་དང་ཚོང་འབྲེལ་དམ་དྲག་ཏུ་བཏང་ཡོད་པར་བརྟེན་ཡོ་རོབ་མཐུན་ཚོགས་ཁོངས་ཀྱི་རྒྱལ་ཁབ་ཁག་ལ་དེ་འདྲའི་གནོན་ཤུགས་དང་འཇིགས་སྐུལ་བྱེད་པར་སྲུང་སྐྱོབ་ཆེད Brussels གྱིས་ཚོང་འབྲེལ་ཐབས་ལམ་མམ་ལག་ཆ་ཞིག་སྤྲོད་བཞིན་ཡོད་པ་དང་ཡོ་རོབ་མཉམ་འབྲེལ་མཐུན་ཚོགས་ཀྱིས་ཀྱང་ཡོ་རོབ་རྒྱལ་ཁབ་ཁག་གི་བདེ་འཇགས་དང་འགྲོ་བ་མིའི་ཐོབ་ཐང་ཆེད་འགྲན་ཟླའི་རྒྱལ་ཁབ་ལ་འཕྲུལ་རིག་གི་འགག་རྩའི་ཡོ་བྱད་རྣམས་འཚོང་རྒྱུ་དམ་དུ་གཏོང་དགོས་པ་བཀོད་ཡོད་པ་རེད། དེ་བཞིན་ཟླ་བ་བཅུ་པའི་ཚེས་གསུམ་རེས་གཟའ་མིག་དམར་ཉིན་ཡོ་རོབ་གྲོས་ཚོགས་ཀྱིས་ཉོ་ཚོང་ཡིག་ཆ་གསར་པ་ཞིག་ཆོག་མཆན་ཐོབ་པ་ན། རྒྱ་ནག་གི་འཇིགས་སྐུལ་ལ་ངོ་རྒོལ་གྱི་རྣམ་པ་ཞིག་མཚོན་ཐུབ་པ་ཞིག་རེད་འདུག་ཡིག་ཆའི་ནང་རྒྱལ་ཁབ་སུ་ཞིག་གིས་ཡོ་རོབ་མཐུན་ཚོགས་ཀྱི་རྒྱལ་ཁབ་ཁག་ལ་གནོད་འཚེ་དང། འཇིགས་སྐུལ་བྱས་ཚེ་ཡོ་རོབ་མཐུན་ཚོགས་ཀྱིས་སྒོ་ཁྲལ་བསྡུ་ཆོག་པ་དང་མ་དངུལ་འཇོག་པར་དམ་བསྒྲགས་སུ་གཏོང་ཆོག་པ་མ་ཟད་དཔལ་འབྱོར་གྱི་ལྐོག་ཤོམ་སྡིགས་སྐུལ་བྱེད་པའི་རྒྱལ་ཁབ་ལ་ཚོད་འཛིན་ཡང་བྱེད་དགོས་པ་བཅས་བཀོད་ཡོད་པ་རེད་འདུག་རྒྱ་ནག་གཞུང་ལ་འཕྲུལ་རིག་ཚོང་འབྲེལ་དམ་དུ་གཏོང་བ་དེ་ཡང་བརྡ་འཕྲིན་གསོག་འཇོག་དང་ལས་སྣོན། སྔོན་ཐོན་ཕྱེད་འདྲེན་དང་མིའི་ཐབས་ཀྱི་རིག་ནུས་བཅས་ལ་གནད་འགག་ཆེ་བའི་ཆ་རྐྱེན་ཡིན་ལུགས་བཀོད་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་གོང་མའི་གྲངས་མང་མང་གཙོ་ཚོགས་པའི་དབུ་ཁྲིད་ཅག་ཤུ་མར་དབུས་པའི་གྲོས་ཚོགས་གོང་མའི་འཐུས་མིའི་ཚོགས་པ་ཞིག་བདུན་ཕྲག་རྗེས་མར་རྒྱ་ནག་ནང་ཕེབས་སྐབས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཐུག་འཕྲད་ཡོང་བར་ཐུགས་རེ་གནང་གི་ཡོད་པའི་གནས་ཚུལ་འདུག་དེ་ཡང་རོའི་ཏེར་གསར་ལས་ཁང་གིས་ཕྱི་ཚེས་གཉིས་ཉིན་གནས་ཚུལ་སྤེལ་བ་ལྟར་ན་ཨ་རིའི་གྲོས་ཚོགས་གོང་མའི་སྤྱི་མཐུན་ཚོགས་པའི་འཐུས་མི Mike Crapo གིས་སྣེ་ཁྲིད་གནང་བའི་གྲོས་ཚོགས་གོང་མའི་འཐུས་མིའི་ཚོགས་པ་ཞིག་བདུན་ཕྲག་རྗེས་མར་རྒྱ་ནག་དང། ལྷོ་ཀོ་རི་ཡ། ཉི་ཧོང་བཅས་ནང་སྐོར་སྐྱོད་ལ་ཕེབས་འཆར་ཡོད་སྐོར་ཟླ་བ་སྔོན་མའི་ནང་གྲོས་ཚོགས་གོང་མའི་གྲངས་མང་མང་གཙོ་ཚོགས་པའི་དབུ་ཁྲིད་ཅག་ཤུ་མར་གྱི་ཡིག་ཚང་ནས་གསུངས་ཡོད་པ་དང། ཕྱི་ཚེས་གཉིས་ཉིན་གྲོས་ཚོགས་གོང་མའི་འཐུས་མི Mike Crapo གི་མགྲིན་ཚབ་པས་དེ་ལ་ངེས་གཏན་བཟོས་གནང་འདུག་ཡིན་ནའི་འདི་ག་ཨ་རིའི་རྒྱལ་ས Washington ནང་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ལ་དེའི་སྐོར་དྲི་རྩད་བྱེད་སྐབས་ལན་བརྒྱབ་མི་འདུག། ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་འགའ་ཤས་ཀྱིས་རྒྱ་ནག་དང་འབྲེལ་ལམ་ཇེ་ཤུགས་ཆེ་རུ་བཏང་སྟེ་ཨ་རི་དང་རྒྱ་ནག་གཉིས་བར་ཚོང་དང་འབྲེལ་ཡོད་ཀྱི་གནད་དོན་ཁག་སེལ་ཐབས་གནང་རྒྱུའི་ཐུགས་འདོད་ཡོད་འདུག་ལ། རྒྱ་ནག་གཞུང་གིས་ཁྲིམས་གཞི་གསར་པ་མང་པོ་ཞིག་བཙན་འགེལ་བྱས་ནས་ཚོང་ལས་ཐོག་སྟངས་འཛིན་དོ་དམ་བྱེད་ཤུགས་ཆེ་རུ་བཏང་དང་གཏོང་བཞིན་པའི་རྐྱེན་གྱིས་རྒྱ་ནག་ནང་ཚོང་ལས་བྱེད་ཕྱོགས་ཐད་ཨ་རིའི་ཚོང་ལས་དྲུང་ཆེ་ལྕམ Gina Raimondo གྱིས་རྒྱ་ནག་ནང་ཚོང་ལས་གཉེར་མཁན་ཨ་རིའི་ཚོང་པ་མང་པོའི་བཟོད་སྒོམ་ཐུབ་ཐབས་བྲལ་བའི་གནས་སུ་འགྱུར་བཞིན་པ་དང་ད་ཆ་ལས་དོན་སྤེལ་རྒྱུའི་དུས་ལ་བབ་ཡོད་སྐོར་གསུངས་འདུག་ཉེ་བའི་ཟླ་ཤས་ནང་ཨ་རི་དང་རྒྱ་ནག་གཉིས་བར་ལོ་ཤས་ནང་ཐའེ་ཝན་གྱི་གནད་དོན་དང་ཏོག་དབྱིབས་ནད་ཡམས་ཀྱི་བྱུང་ཁུངས་དེ་བཞིན་རྒྱ་གཞུང་གིས་ཨ་རིར་སོ་མྱུལ་བྱས་པའི་གནད་དོན་ཁག་གི་སྐོར་ལས་བྱུང་བའི་འབྲེལ་ལམ་ཇེ་སྡུག་ཏུ་ཕྱིན་པ་དེ་ནི་ཡར་རྒྱས་ཕྲན་བུ་ཕྱིན་འདུག་ཡང་ཨ་རིའི་སྲིད་འཛིན་ཇོ་པཱི་ཏིན་གྱིས་དེང་དུས་ཀྱི་འཕྲུལ་ཆས་ལ་ཉེ་བར་མཁོ་བའི་ཨ་རིའི chip རྒྱ་ནག་ལ་ཕྱིར་ཚོང་བཀག་འགོག་གནང་སྟེ་དེ་ལྟར་གནང་དགོས་པའི་དམིགས་ཡུལ་གཙོ་བོ་ནི་རྒྱ་ནག་གཞུང་གིས་རང་གི་དམག་དཔུང་ཡར་རྒྱས་གཏོང་རྒྱུར་བེད་སྤྱོད་ལོག་པར་གཏོང་གི་ཡོད་པ་མ་ཟད་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་སྟེང་ནས་ཡིན་སྐོར་གསུངས་འདུག་དེའི་ཡ་ལན་དུ་རྒྱ་ནག་གཞུང་གིས་དཔལ་འབྱོར་ཐོག་ནས་ཨ་རི་བཙན་སྐུལ་བྱེད་བཞིན་ཡོད་པའི་གནས་ཚུལ་འདུག་ཐའེ་ཝན་མི་དམངས་སྤྱི་མཐུན་ཚོགས་པ་ཞེས་པའི་ཆབ་སྲིད་ཚོགས་པའི་འགན་འཛིན་གྱིས་རྒྱ་ནག་གཞུང་གི་ལྐོག་དངུལ་བླངས་ནས་ཐའེ་ཝན་ནང་རྒྱ་ནག་གི་ཤུགས་རྐྱེན་སྤེལ་བར་ཞུ་གཏུག་བྱས་འདུག་དེ་ཡང་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས་གནས་ཚུལ་ཤེས་རྟོགས་བྱུང་བ་ལྟར་ན། ཐའེ་ཝན་མི་དམངས་སྤྱི་མཐུན་ཚོགས་པ་ཞེས་པའི་ཆབ་སྲིད་ཚོགས་པའི་འགན་འཛིན་ལིན་ཏེ་ཝང་དང་ཀྲང་ཅན་ཤིན་གཉིས་ཀྱིས་ཐའེ་ཝན་དུ་བཅའ་སྡོད་རྒྱ་ནག་གཞུང་གི་དཔོན་རིགས་ཁག་ཅིག་བརྒྱུད་ནས་རྒྱ་ནག་གཞུང་གི་ལྐོག་དངུལ་བླངས་ནས་ཐའེ་ཝན་གྱི་འོས་བསྡུ་ལ་ཐེ་ཇུས་བྱེད་ཐབས་དང་དེ་བཞིན་ཐའེ་ཝན་ནང་རྒྱ་ནག་དམར་ཤོག་གི་ལྟ་གྲུབ་དྲིལ་བསྒྲགས་བྱེད་ཐབས་བྱས་པ་བཅས་ཀྱི་གནད་དོན་དང་འབྲེལ་སྤྱི་ཟླ་བཅུ་པའི་ཚེས་གསུམ་ཉིན་ཁོང་གཉིས་ཁྲིམས་གཏུགས་བྱས་ཡོད་པ་རེད། གནད་དོན་དབྱེ་ཞིབ་པས་གོང་ཞུས་དོན་རྐྱེན་དེའི་ཐོག་ནས་རྒྱ་ནག་གཞུང་གིས་ཐའེ་ཝན་ནང་རྒྱ་ནག་དམར་ཤོག་གི་ལྟ་གྲུབ་བརྒྱུད་བསྒྲགས་བྱས་མི་མང་ནང་སིམ་འཛུལ་གྱི་བྱ་སྤྱོད་དེ་བས་མང་པོ་ལག་བསྟར་བྱེད་བཞིན་ཡོད་པ་གསལ་པོར་མངོན་ཐུབ་པ་བཅས་དཔྱད་བརྗོད་སྤེལ་འདུག། ད་ལོ་རྒྱ་ནག་གི་རྒྱལ་གཉེར་ཚོང་ལས་ཁང་ཉི་ཤུ་རྩ་གྲངས་ནས་བཅིངས་འགྲོལ་དམག་མིའི་ཐད་ཀར་སྟངས་འཛིན་འོག་གི་མི་དམངས་དྲག་ཆས་ལས་ཁང་གསར་དུ་བཙུགས་ཏེ་མང་ཚོགས་ཀྱི་ཟིང་ཆའི་དོན་རྐྱེན་འབྱུང་སྲིད་པར་སྔོན་འགོག་གྲ་སྒྲིག་བྱེད་བཞིན་པར་གནད་དོན་དབྱེ་ཞིབ་པས་ངོས་འཛིན་གནང་གི་འདུག། ཉེ་ཆར་རྒྱ་ནག་ཧྲང་ཧྲེ་གྲོང་ཁྱེར་ནང་ཡོད་པའི་ཁྲིན་ཐིག་ཚོང་ལས་ཁང་གིས་ཧྲང་ཧྲེ་ནང་བཅའ་སྡོད་མི་དམངས་བཅིངས་འགྲོལ་དམག་མིའི་ཐད་ཀར་སྟངས་འཛིན་འོག་གི་མི་དམངས་དྲག་ཆས་ལས་ཁང་གསར་འཛུགས་བྱས་པ་དང་དེའི་སྔོན་ཙམ་ལ་ཝུ་ཧན་ནང་ཡོད་པའི་ཞིང་ལས་ཚོང་གཉེར་ཁང་དང་ཀོང་ཏུང་ཧོ་ཀྲིག་གྲོང་ཁྱེར་གྱི་ཚོང་ལས་ཁང་ཁ་ཤས་ལྷོ་སོག་ནང་ཡོད་པའི་མེང་ཉིའུ་ཚོང་ལས་ཁང་སོགས་ནས་སོ་སོར་མི་དམངས་དྲག་ཆས་ལས་ཁང་གསར་འཛུགས་ཡོད་པ་རེད། ཉེ་བའི་ཟླ་ཤས་ནང་རྒྱ་ནག་གི་ས་ཁུལ་སོ་སོའི་ཚོང་ལས་ཁང་དག་གིས་སྔ་རྗེས་སུ་མི་དམངས་དྲག་ཆས་ལས་ཁང་གསར་འཛུགས་བྱས་པ་དེ་ནི་རྒྱ་ནག་གཞུང་གིས་དུས་ངེས་གཏན་མེད་པར་མང་ཚོགས་ཁྲོད་ཟིང་ཆ་ཡོང་སྲིད་པར་སྔོན་འགོག་གྲ་སྒྲིག་བྱེད་བཞིན་པའི་གནད་དོན་དབྱེ་ཞིབ་པས་ངོས་འཛིན་གནང་གི་འདུག་དེ་ཡང་སྤྱི་ཟླ་དགུ་པའི་ཚེས་བཅོ་བརྒྱད་ཉིན་ཧྲང་ཧེ་གྲོང་ཁྱེར་རྒྱལ་གཉེར་གྱི་ཧྲང་ཧྲེ་ཐིག་ཕྲེང་ཚོང་ལས་ཁང་གིས་རྒྱལ་སྲུང་རྗེས་སྣོན་སྟོབས་ཤུགས་འཛུགས་སྐྲུན་ཐད་ཤུགས་སྣོན་ཟེར་བར་རྐྱེན་བྱས་ཏེ་བཅིངས་འགྲོལ་དམག་མི་ཧྲང་ཧྲེ་དམག་ཁུལ་གྱི་སྟངས་འཛིན་འོག་མི་དམངས་དྲག་ཆས་ལས་ཁང་གསར་འཛུགས་བྱས་པའི་མཛད་སྒོ་འཚོགས་ཤིང་དྲག་ཆས་ལས་ཁང་དེ་མི་བདུན་གྱིས་གྲུབ་པའི་ཁྲོད་མི་བཞི་ནི་བཅིངས་འགྲོལ་དམག་མི་དང་མི་གསུམ་ནི་ཚོང་ལས་ཁང་དེའི་འབྲེལ་ཡོད་དཔོན་རིགས་ཡིན་འདུག་ཡང་གནས་ཚུལ་སྤེལ་བའི་ནང་ཧྲང་ཧྲེའི་དམག་ཁུལ་གྱི་འགོ་ཁྲིད་གཙོ་བོ་ལིའུ་ཅེ་ནས་གོང་ཞུས་མཛད་སྒོ་དེའི་ཐོག་གུང་ཁྲན་ཚོགས་པའི་དྲག་ཆས་ལས་དོན་ལ་དོན་དམ་གྱི་ཆབ་སྲིད་ངོ་བོ་དང་དུས་རབས་ཀྱི་ཁྱད་ཆོས་ཐད་ཤེས་རྟོགས་ཟབ་མོ་བྱེད་དགོས་ཚུལ་བརྗོད་འདུག་དྲ་ལམ་ཁག་ཏུ་མི་མང་གིས་རྒྱལ་གཉེར་ཚོང་ལས་ཁང་ནང་དྲག་ཆས་ལས་ཁང་བཙུགས་པ་དེ་ནི་ཁེ་དབང་རྩོད་ལེན་མང་ཚོགས་ལ་མེ་མདའི་ཁ་གཏད་བྱས་པ་ཡིན་ནམ་ཡང་ད་ལྟ་ས་ཁང་མ་རྩ་རྡིབ་ནས་ཁང་བདག་མང་ཚོགས་ལ་ཤུགས་རྐྱེན་ཐེབས་པར་དེར་ཁ་གཏད་ཆེད་ཡིན་ནམ་ཞེས་དྲི་བ་སྣ་ཚོགས་བཀོད་ཡོད་པ་རེད། སྤྱིར་བཏང་མི་དམངས་དྲག་ཆས་ལས་ཁང་ཟེར་བ་དེ་རྒྱ་ནག་དམར་ཤོག་བཙུགས་པའི་རྗེས་སུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོར་བཙུགས་པ་དང་ལོ་རབས་དགུ་བཅུའི་ནང་བཅོས་བསྒྱུར་སྒོ་འབྱེད་ཀྱིས་དཔལ་འབྱོར་འཛུགས་སྐྲུན་གཙོར་བཟུང་གི་རྒྱབ་ལྗོངས་འོག་རིམ་བཞིན་ཡལ་ཡོད་ཀྱང་ཉེ་ཆར་རྒྱ་ནག་གི་རྒྱལ་གཉེར་ཚོང་ལས་ཁང་གིས་གཅིག་རྗེས་གཉིས་མཐུད་ཀྱིས་དྲག་ཆས་ལས་ཁང་དེ་འཛུགས་བཞིན་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་རྒྱལ་སྟོན་དུས་ཆེན་ཟེར་བ་བོད་ནང་གི་དགོན་སྡེ་ཁག་ཏུ་གཞི་རྒྱ་ཆེན་པོའི་བཙན་ཐབས་ཀྱིས་སྲུང་བརྩི་བྱེད་བཅུག་ཡོད་འདུག་བསྟན་འཛིན་འཕགས་སྒྲོན་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་དེ། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་བ་དེ་དབུ་བརྙེས་ནས། ལོ་ངོ་བདུན་ཅུ་དོན་བཞི་འཁོར་བའི་དུས་དྲན་དང་བསྟུན། རྒྱ་ནག་གཞུང་གིས་བོད་ཀྱི་ཕོ་བྲང་པོ་ཏ་ལའི་མདུན་ཐང་དུ་གཞུང་འབྲེལ་མཛད་སྒོ་ཚོགས་ཡོད་པ་དང། ཉིན་དེ་ལྷ་ས་ཁུལ་ཡོངས་སུ་ཉེན་རྟོག་པས་ས་ཚིགས་ཆེད་འཛུགས་དང་མི་དམངས་ལ་ཞིབ་བཤེར་དང་དམ་དྲག་ཤུགས་ཆེར་བྱས་ཡོད་ཀྱང། བོད་རང་སྐྱོང་ལྗོངས་གཙོས་བོད་ཀྱི་ས་ཁུལ་ཁག་གི་དགོན་སྡེ་གྲྭ་བཙུན་ཚོར་དར་དམར་སྒྲེང་འཛུགས་ཀྱི་ལས་འགུལ་དང་འབྲེལ་གྲྭ་བཙུན་ཚོར་མེས་རྒྱལ་ལ་དགའ་ཞེན་ཞེས་པའི་སློབ་གསོ་དྲིལ་བསྒྲགས་སོགས་བྱས་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་ཡིག་ཐོག་བརྒྱུད་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བརྗོད་བྱུང། རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ཏུ་དགོན་པ་ཁག་གིས་རྒྱལ་སྟོན་དུས་ཆེན་སྲུང་བརྩི་བྱེད་སྐོར་དང་དགོན་སྡེ་ཁག་གི་གྲྭ་བཙུན་ཚོས་དགའ་སྤྲོའི་ངང་མེས་རྒྱལ་ལ་དགའ་ཞེན་གྱི་རྒྱལ་སྟོན་དུས་ཆེན་སྲུང་བརྩི་དང་ཞི་ཅིན་ཕིང་གི་རྒྱལ་སྟོན་གཏམ་བཤད་ལ་སློབ་གསོ་བྱེད་སྐོར་སོགས་བཀོད་ཡོད་པ་དང། སི་པེན་གནས་སྡོད་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་རྒྱ་ནག་གཞུང་གིས་དམིགས་བསལ་བོད་ཀྱི་དགོན་སྡེ་ཁག་ཏུ་རྒྱལ་སྟོན་དུས་ཆེན་དང། ཆབ་སྲིད་སློབ་གསོ་སྤེལ་དོན་ནི་དགོན་སྡེ་ཁག་དེ་བོད་ཀྱི་རིག་གནས་ཀྱི་ལྟེ་བ་དང་མི་མང་སྣེ་ཁྲིད་མཁན་ཆགས་ཡོད་པས་མི་མང་ཁྲོད་དམར་ཤོག་ཚོགས་པས་བོད་ལ་དབང་བསྒྱུར་ངོས་ལེན་ཡོད་ཐབས་བཏོན་པ་ཞིག་ཆགས་ཀྱི་ཡོད་པ་བརྗོད་བྱུང། མཛད་སྒོ་དེ་ནི་དགོན་སྡེ་ཁག་ལ་སྤེལ་དགོས་ཡ་དེ་ནི་ད་ཅིག་བོད་ཀྱི་ད་རིག་གཞུང་མཚོན་བྱེད་དང་རིག་གཞུང་གི་བསྟི་གནས།

ཨ་ནི་དགོན་སྡེ་ཡི་བོད་ཀྱི་རིག་གཞུང་དང་སྲོལ་རྒྱུན་རྒྱུན་འཛིན་གྱི་ཡོད་ཡ་བོད་ཀྱི་ངོ་བོ་རྒྱུན་འཛིན་གྱི་ཡོད་ཡ་དེ་ལྟ་སྟོད་དང་ལས་ཨ་ནི་རྒྱ་ར་འདྲུད་ཡ་གི་ལོ་ཨ་ནི་ཐབས་ཤེས་ཐེང་གི་ཡོད་དེ་སེའུ་རི་དེ་འདི་གི་ལ་དྲིལ་བསྒྲགས་ཀྱི་ཏི་ནི་གལ་ཆེན་པོ་ཅིག་ཡིན་དེ་གི་ལ་ཨ་ནི་རྒྱ་ནག་གཞུང་གི་ད་ལྟ་ནི་བཙན་དབང་གི་དྲིལ་བསྒྲགས་ཀྱི་ཅིག་མཛད་སྒོ་ཚོགས་བཞིན་ཡ་དང་ཨ་ནི་དེའི་བར་རྒྱལ་དེ་སི་ཇི་ལན་ཁ་ལ་དཔལ་ནི་ཡི་གི་དགོན་སྡེ་ཁག་གི་རྒྱ་ནག་དམར་ཤོག་གི་འོག་གི་བོད་ལ་དབང་བསྒྱུར་བྱས་ཡ་དེ་ལ་ངོས་ལེན་ཡོད་ཡ་གི་རྣམ་པ་སྟོན་གི་ཅིག་ཡོད་ཡ་དེ་སེའུ་རི་མ་ཅིག་རེད་ལ།
རྒྱ་ནག་གཞུང་གིས་བསྒྲགས་པའི་གནས་ཚུལ་ཁག་ཏུ་ལྷ་ས་འབྲས་སྤུངས་དགོན་པ་དང་རྔ་བ་སྒོ་མང་དགོན་པ་དེ་བཞིན་མགོ་ལོག་མ་ཀྲང་གཡུ་མཚོའི་བོད་པ་དགོན་པ་མཛོད་དགེ་རྫོང་སྟག་ཚ་དགོན་པ་དང་བྱམས་མེ་འབྲས་སྤུངས་དགོན་པ་རྭ་རྒྱ་དགོན་པ་རྨ་ཆུ་དང་ཀླུ་ཆུ་སོགས་ཀྱི་དགོན་སྡེ་ཁག་ཏུ་གྲྭ་བཙུན་ཚོའི་ལག་ཏུ་འབྱར་ཡིག་ངོས་སུ་རྒྱལ་དར་སྒྲེང་འཇུག་གིས་རྒྱལ་སྟོན་དུས་ཆེན་སྲུང་བརྩི་བྱས་ཡོད་སྐོར་བཀོད་ཡོད་པ་དང་སྤྱིར་རྒྱ་ནག་གཞུང་གིས་ལོ་ལྟར་རྒྱལ་སྟོན་དུས་ཆེན་དང་བསྟུན་བོད་ནང་དམ་དྲག་དང་ཆབ་སྲིད་དྲིལ་བསྒྲགས་སྣ་ཚོགས་བྱེད་སྲོལ་ཡོད་པ་བཞིན་འདི་ལོ་ཡང་རྒྱལ་སྟོན་དུས་ཆེན་སླེབས་ལ་ཉེ་བ་ནས་བཟུང་མི་དམངས་ཁྲོད་དམ་དྲག་ཞིབ་བཤེར་བྱེད་འགོ་བཙུགས་ཏེ་སྤྱི་སྤྱོད་རླངས་འཁོར་སོགས་ནས་མི་དམངས་ཞིབ་བཤེར་དང་ཡིག་ཆ་ཡག་པོ་མེད་པར་ལྷ་སར་སྡོད་མི་བཅུག་པའི་གནས་ཚུལ་ཐོན་ཡོད་པ་རེད། ཁ་ན་ཏའི་ནང་བོད་མི་གཞོན་སྐྱེས་དྲུག་གིས་བོད་དོན་རྒྱང་རྒྱུག་ལས་འགུལ་ཐེངས་བཞི་པ་སྤེལ་བཞིན་པའི་སྐོར་ཨོ་རྒྱན་ལགས་ཀྱིས་སྙན་སྒྲོན་གནང་གི་རེད། འདི་ཚེས་གཉིས་ཉིན་ཀྲོན་ཏོ་ས་གནས་བོད་མི་དྲུག་ནས་ཁ་ན་ཏའི་རྒྱལ་ས་ཨོ་ཏོ་ཝར་གནས་པའི་རྒྱ་ནག་གི་གཞུང་ཚབ་མདུན་ནས་ཀྲོན་ཏོ་གྲོང་ཁྱེར་སན་ཇོ་ཇི་རུ་ཡོད་པའི་རྒྱ་གཞུང་གི་དོན་གཅོད་ལས་ཁུངས་མདུན་བར་དུ་རྒྱང་རྒྱུག་ལས་འགུལ་ཐེངས་བཞི་པ་དེ་བཞིན་གནང་བཞིན་ཡོད་པ་རྒྱང་རྒྱུག་ལས་འགུལ་བ་བསྟན་འཛིན་བཤད་སྒྲུབ་ལགས་ནས།

གཏན་འཇགས་སློབ་གྲྭར་བཀག་ཉར་བྱེད་བཞིན་པར་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་ནས་གཙོས་པའི་ཆབ་སྲིད་བཙོན་པ་རྣམས་གློད་བཀྲོལ་གཏོང་དགོས་པ་བོད་རྒྱ་གཉིས་དབར་ཞི་མོལ་གནང་དགོས་པ་དང་ཕྱོགས་མཚུངས་བོད་མིའི་བླ་ན་མ་མཆིས་པའི་སྐྱབས་གནས་སྤྱི་ནོར་གོང་ས་སྐྱབས་མགོན་རིན་པོ་ཆེ་མཆོག་བོད་དུ་གདན་འདྲེན་ཞུ་དགོས་པ་སོགས་ཡིན་པ་རྒྱང་རྒྱུག་ལས་འགུལ་བ་ཐོག་མར་དབུ་འཛུགས་གནང་མཁན་པད་མ་ཀུན་དགའ་ལགས་ནས་འགྲེལ་བརྗོད་གནང་བྱུང།
ཕ་མ་ཕ་མ་མཉམ་པོ་ཁ་བྲལ་བྱས boarding སློབ་གྲྭ་ལ་བླུག་པ་འདི་ལ་ང་རང་ང་རང་ཚོ་ཐོག་ནས་ཡིན་ན་ཕལ་ཆེར་དུ་འོང་འདི་ལ་ངོ་རྒོལ་ཡིན་ལ་ནི་འོང་ཅིག་ཅིག་ཡིན། གཉིས་པ་འདི་ང་རང་ཚོ་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་མཆོག་དང་བོད་ཀྱི་ཆབ་སྲིད་བཙོན་པ་ཡོངས་རྫོགས་གློད་བཀྲོལ་བཏང་དགོས་ཡོད་ལ་ནི་འོང་འདི་ཡིན། དེ་བཞིན་ཁེ་ན་ཌའི་གཞུང་དང་མི་མང་རྒྱལ་སྤྱིའི་གཞུང་བཅས་ནས་རྒྱབ་སྐྱོར་སྔར་ལྷག་གནང་བའི་རེ་བ་དང་ལྷན་དུ་ཁོང་རྣམས་ཀྱིས་འདི་ཚེས་གཅིག་ཉིན་རྒྱ་ནག་གཞུང་གི་རྒྱལ་སྟོན་ཉིན་མོ་དང་སྟབས་བསྟུན་ཏེ་ཁེ་ན་ཌའི་གྲོང་ཁྱེར Toronto San George རུ་གནས་པའི་རྒྱ་ནག་གཞུང་ཚབ་དོན་གཅོད་ལས་ཁུངས་མདུན་བོད་མི་དང་ཧོང་ཀོང་ཤར་ཏུ་ཀི་སི་ཐན་ཝིཏ་ནམ་རྒྱ་རིགས་བཅས་ནས་ངོ་རྒོལ་སྐད་འབོད་གནང་སར་ཕེབས་ནས་ཁོང་རྣམས་ཀྱི་རྒྱང་རྒྱུག་དེ་བཞིན་མི་རིགས་ཚང་མའི་སླད་གནང་བཞིན་ཡོད་པའི་སྐོར་ངོ་སྤྲོད་གནང་བ་དང་རིམ་པས་རླངས་འཁོར་བརྒྱུད Ottawa

གྲོང་ཁྱེར་བར་དུ་རྒྱང་ཐག་སྤྱི་ལེ་བཞི་བརྒྱ་ལྔ་བཅུ་ལྷག་ཙམ་ཞིག་ཡོད་སྐོར་དང་འཆར་གཞི་ལྟར་བྱས་ན་བོད་དོན་རྒྱང་རྒྱུག་དེ་བཞིན་འདི་ཚེས་དགུ་ཉིན་ཊོ་རོན་ཊོ་སན་ཇོ་ཇི་རུ་རྟེན་གཞི་བྱས་པའི་རྒྱ་ནག་གི་གཞུང་ཚབ་ལས་ཁུངས་མདུན་འབྱོར་བའི་རེ་བ་གནང་བཞིན་ཡོད་པ་སོགས་མུ་མཐུད་འགྲེལ་བརྗོད་གནང་བྱུང།

ཁྲི་རིན་པོ་ཆེའི་ལམ་རིམ་བསྡུས་དོན་དང་བློ་སྦྱོང་ཚིག་བརྒྱད་མ། བློ་སྦྱོང་དོན་བདུན་མ་བཅས་ཀྱི་བཀའ་ཆོས་སྤྱི་ཟླ་བཅུ་བ་གི་ཚེས་པ་གསུམ་གི་ཉི་མ་མཇུག་བསྒྲིལ་བ་དང་ཆབས་ཅིག། རྒྱ་རིགས་ཆོས་གྲོགས་ཚོས་གོང་ས་མཆོག་གིས་ནམ་རྒྱུན་ལམ་སྟོན་ཕེབས་པ་གཞིར་བཟུང། ནང་བའི་གཞུང་ཆེན་ཁག་ལ་ཐོས་བསམ་སློབ་གཉེར་གྱི་ཉམས་ལེན་གནང་གལ་ཆེན་པོ་རེད་ཅེས་བཀའ་སྩལ་གནང་གི་འདུག། སློབ་སྦྱོང་ཡག་པོ་གནང་རོགས་གནང། ཟེར་བ་ནང་པ་སངས་རྒྱས་ཆོས་ལ་སློབ་སྦྱོང་ཡག་པོ་ཅིག་བྱས་བྱས།

གཞན་ཡང་འཇམ་མགོན་རྒྱལ་བའི་གདུང་འཚོབ་དགའ་ལྡན་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་ནས། རྒྱ་རིགས་ཆོས་ཞུ་བ་ཚོས་བློ་སྦྱོང་ཚིག་བརྒྱད་མ་ལྟ་བུར་ཚིག་མང་པོ་མེད་པས། བློ་ཐོག་ཏུ་བཟུང་ནས་ཚིག་དོན་ལ་བསམ་བློ་བཏང་ཐུབ་ན། སོ་སོའི་ཉིན་རེའི་འཚོ་བའི་ནང་སེམས་ལ་འགྱུར་བ་འགྲོ་རྒྱུར་ཕན་ཆེན་ཡོད་པ་བཀའ་གནང་གི་འདུག། འདི་བློ་སྦྱོང་ཚིག་བརྒྱད་མ་ཟེར་གྱི་རེད་འདིར་ཚིག་མང་པོ་དེ་ཡོད་བ་མ་རེད། འོ་འདི་འདྲ་བོ་དེ་ཨ་ནེ་བའི་བློ་ལ་ཟིན་ཡག་བྱས། ཨ་ནེ་དེ་ལ་ཚིག་གི་དོན་ལ་བསམ་བློ་བཏང་བྱས་ན་ཨ་ནེ་ཡང་བས་ཕན་ཐོགས་བོ་དང། ཞེ་དྲག་ཡག་པོ་ཡོད་བ་རེད། དེ་ཁྱེད་རང་ཚོ་གཞུང་རྒྱས་པོ་དེ་བྱེད་པ་མ་ཐུབ་ནའང་བློ་སྦྱོང་ཚིག་བརྒྱད་མ་དེ་ཚིགས་བཅད་བརྒྱད་པོ་དེ་བློ་ལ་ཟིན་བྱས་ཨ་ནི་དེའི་ཐད་ལ་བསམ་བློ་བཏང་ནས་ཨ་ནི་སྒོམ་རྒྱབ་བྱས་ཚེ་ན་ཕན་ཐོགས་ཞེ་དྲག་ཡག་པོ་ཡོད་བ་རེད། ཡང་ཁྲི་རིན་པོ་ཆེ་མཆོག་ནས་ལམ་རིམ་ཉམས་མགུར་གི་གསུང་ཆོས་གྲུབ་པ་དང་མཚུངས་སུ། ལམ་རིམ་བསྡུས་དོན་འདི་ཙམ་གྱིས་མི་ཚད་པར། རྗེ་རིན་པོ་ཆེ་གི་གསུང་ལ་ལམ་རིམ་ཆེ་འབྲིང་ཆུང་གསུམ་ཡོད་པ་མཁྱེན་དགོས་བ་སོགས་ཆོས་ཞུ་བ་ཚོར་ངོ་སྤྲོད་གནང་གི་འདུག།

དེ་ཡང་ལམ་རིམ་ཆེ་འབྲིང་གཉིས་ཀྱི་དོན་དེ་མར་བསྡུས་ནས་ཨ་ནི་ཚིགས་བཅད་དུ་བཏོན་ནས་ཉུང་ངུར་བྱས་ཏེ་ཨ་ནི་ཉམས་སུ་ལེན་ཚུལ་གསུངས་པ་དེ་ལམ་རིམ་བསྡུས་དོན་འདི་བྱས་བྱས་གང་ལ་ལམ་རིམ་ཆེ་འབྲིང་ཆུང་གསུམ་དེ་འདྲས་ཡིན་པ་རེད། འོ་ད་ལམ་རིམ་བསྡུས་དོན་གྱི་ཨ་ནི་བཤད་ལུགས་མདོར་བསྡུས་ཙམ་དེ་དུས་སུ་བུ་བ་ཅན།
གསུང་ཆོས་འདི་ལ་བཅར་མཁན་ཐའེ་ཝན་གྱི་ཆོས་ཞུ་བ་ལི་ཚའེ་ཆི་ལགས་ནས། ཁྲི་རིན་པོ་ཆེའི་གསུང་ཆོས་ལ་ཉན་ཏེ་མོ་རང་སེམས་འགུལ་ཆེན་པོ་ཐེབས་པ་གི་སྐོར་རེ་འགྲེལ་བརྗོད་གནང་རྒྱུར།

ཁྲི་རིན་པོ་ཆེའི་བཀའ་ཆོས་ལ་ཉན་ནས་སོ་སོའི་ཕ་ཡུལ་དུ་ལོག་པ་གི་ལམ་སྐབས་སུ་བསྐྱར་དུ་བསམ་བློ་མང་ཙམ་བཏང་ན། སེམས་མི་སྐྱིད་པ་གི་ཉོན་མོངས་གི་བློ་ངན་སྣ་ཚོགས་ཇེ་ཉུང་དུ་འགྲོ་བ་དང། སེམས་ནང་གནོན་ཤུགས་མང་བོ་ཇེ་ཆུང་དུ་འགྲོ་བ་མ་ཟད། གསུང་ཆོས་གི་ཉིན་རེ་བཞིན་སེམས་ཁམས་ཧ་ཅང་སྐྱིད་པོ་ཡོང་གི་འདུག་པས། སོ་སོའི་མི་ཚེའི་བདེ་སྐྱིད་ལ་ཕན་ཐོགས་ཆེན་པོ་འབྱུང་ངེས་རེད་སྙམ་ཞེས་འགྲེལ་བརྗོད་གནང་སོང། ཐའེ་ཝན་གྱི་དད་ལྡན་པ་ཚོར་སྤྱི་ཚེས་བཞི་གི་ཉི་མ་གོང་ས་མཆོག་གིས་སྤྱན་རས་གཟིགས་ཕྱག་བཞི་པ་གི་བཀའ་དབང་གནང་གཏན་འཁེལ་ཡོད་པ་དང། གསུང་ཆོས་འདི་ལ་ཐའེ་ཝན་གྱི་རྒྱ་རིགས་བསྡོམས་པས་ཆིག་སྟོང་ལྷག་ཆེད་བཅར་གནང་ཡོད་པའི་ཁར། སིང་ག་པོར་དང་མ་ལེ་ཤི་ཡ་སོགས་ཀྱི་རྒྱ་རིགས་ཀྱང་མང་པོ་ཡོད་པ་དང། དེ་བཞིན་ཡུ་རོབ་དང་ཨུ་རུ་སུ་ལྷོ་བྱང་ཨ་མི་རི་ཁ་དང་རྒྱ་གར། བོད་རིགས་ཀྱི་མི་འབོར་སྟོང་ཕྲག་ཁ་ཤས་ཆེད་དུ་བཅར་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
ཐེངས་འདིའི་དམིགས་བསལ་ཆེད་སྒྲིག་གི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་གྲོང་ཁྱེར་སྦེང་ལོར་ནང་རྟེན་གཞི་བྱས་པའི ྋགོང་ས་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་གི་སློབ་དཔོན་བསྟན་འཛིན་ཟིལ་གནོན་ལགས་སུ་ཉེ་ཆར་ལྷོ་ཀོ་རི་ཡའི་ནང་བསྐོང་ཚོགས་གནང་བའི་འཛམ་གླིང་ཞི་བདེའི་ལྷན་ཚོགས་སུ་མཉམ་ཞུགས་གནང་བའི་གནད་དོན་སྐོར་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། རྒྱ་གར་ལྷོ་ཕྱོགས་གྲོང་ཁྱེར་སྦེང་ལོར་ནང་རྟེན་གཞི་བྱས་པའི་གོང་ས་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་གི་སློབ་དཔོན་དགེ་བཤེས་བསྟན་འཛིན་ཟིལ་གནོན་ལགས་ཐོག་མར། ང་ཚོའི་ལེ་ཚན་འདིའི་ནང་བཅར་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུ་བ་དང་སྦྲགས་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། བཀྲ་ཤིས་བདེ་ལེགས་བཀྲ་ཤིས། དགེ་བཤེས་ལགས་ཉེ་ཆར་ལྷོ་ཀོ་རི་ཡའི་ནང་ལ་འཛམ་གླིང་ཞི་བདེ་ཀྱི་ལྷན་ཚོགས་བསྐོང་ཚོགས་གནང་པའི་སྐབས་ལ་མཉམ་ཞུགས་གནང་འདུག་ལྷན་ཚོགས་དེའི་ནང་ལ་ཡང་མགྲོན་འབོད་གནང་མཁན་སུ་ཡིན་མེད་དང་ཨ་ནི། སྐབས་དེར་རྒྱལ་ཁབ་ག་ཚོད་ད་ནི་མི་གྲངས་ག་ཚོད་མཉམ་ཞུགས་གནང་ཡོད་མེད་ང་ཚོའི་གསན་མཁན་རྣམ་པ་ཚོར་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། ལགས་སོ། ཨ་ནི། ད་ང་དང་པོ་གློག་འཕྲིན་ཟེར་བ་ཨི་མེལ་ལབ་རོ། འོ་དེ་འདྲའི་ཨི་མེལ་དེ་འདྲའི་ཨ་ནི་ཚར་གསུམ་འབྱོར་སོང། ཨ་ནི། ད་འདི་ཕ་གིའི་ཚོགས་འདུ་གོ་སྒྲིག་བྱེད་མཁན་གྱི་ཚོགས་པ་དེའི་མིང་ལ་ཡ། HWPL། ལབ་ཀྱི་ཡོད་རེད་ད་ཁོང་ཚོའི་མིང་བསྡུས་བསྡུས་འདྲ་བོ་དེ་རེད། དེས་ཁོ་རང་ཚོ་ད་ལྟ་ཀོ་རི་ཡ་གི་ནང་ལོགས་ལ་ཚོགས་པ་དཔེ་ཆེན་པོ་གཅིག་རེད་བཞག། ཨ་ནི་ཚོགས་པ་འདི་ཨ་ནི་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཡན་ལག་ལ་ཨོ་ར་ཡུ་ནི་སི་ཀོ་ཟེར་གྱི་འདུག་པ་ཡུ་ནི་སི་ཀོ་དང་མཉམ་དུ་མཉམ་ལས་བྱས་བྱས་ཨ་ནི་ཁོང་ཚོའི་གི་ལས་ཀ་བྱེད་ཀྱི་འདུག་ཞུ་ཡ་ཡིན་ཨ་ནི་ང་ལ་ད་ལྟ་ཚོགས་པ་དེའི་གཉིས་མེད། ཚར་གསུམ་འབྱོར་སོང། ཨ་ནེ། ཡིན་པ་ཡིན་ན། དང་པོ་དེ་བ་ངས་ཀྱིས་ང་ཚོ་དེའི་མཐོ་སློབ་ལ་ཡང་ཡིག་ཚད་དང་དེ་འདྲའི་འགྲོ་བསྡད་དུས་ཙམ་པ་ལ་ཨ་ནེ་དེ་ཨི་མེལ་དེ་ལ་ཡ་བྱེད་ལོང་ཞེ་གཅིག་བྱུང་མ་སོང། ཨ་དེའི་རྗེས་ལ་ང་ཁོང་ཚོས་དངོས་སུ་ཁ་པར་ཅིག་བཏང་བྱས་ཨ་ནེ་ཕ། འབྲེལ་བ་བྱུང་སོང་ཨ་ནེ་འབྲེལ་བ་བྱུང་ནས་ཨ་ནེ་ཁོང་ཚོའི་ང་ལ་ཕ། ཡོང་ཡ་གི་ད་ཁ་ལག་མགྲོན་ཤོག་ལབ་དང་མགྲོན་བརྡ་དེ་གི་བཏང་བྱས་ཨ་ནེ་ཝི་ཛ་དེ་གི་བཟོ་ཡ་དེ་གི་ཚང་མ་ཁོང་ཚོའི

མི་ཆིག་སྟོང་བརྒྱད་བརྒྱ་ཚོགས་ཁང་གཅིག་ནང་མཉམ་དུ་ཚོགས་འདུག་འོ་དེ་འདྲའི་འདྲ་བོ་ཅིག་རེད་བཞག་ཞུ་ཡ་ཡིན། ལགས་ལགས་སོ་ད་ལྟ་དགེ་བཤེས་ལགས་ཀྱིས་ངོ་སྤྲོད་གནང་པའི་སྐབས་ལ་ཡང་རྒྱལ་ཁབ་བརྒྱ་དང་ཉི་ཤུ་ལྷག་ཙམ་དང་ཚོགས་མི་ཆིག་སྟོང་བརྒྱད་བརྒྱ་ཙམ་མཉམ་ཞུགས་གནང་འདུག་གསུང་གི་ཡོད་རེད་དེ་འདྲའི་སོང་ཙང་ཚོགས་འདུ་འདི་ཧ་ཅང་གཞི་རྒྱ་ཆེན་པོ་ཅིག་རེད་ཞའོ། སྐབས་དེར་དགེ་བཤེས་ལགས་ཀྱིས་ཨ་ནི་བརྗོད་གཞི་ག་རེའི་ཐོག་ལ་ཡང་གཏམ་བཤད་གནང་ཡོད་པ་ཡིན་ན། ད་འདི་ཚོགས་འདུ་དེ་བྱེད་སྟངས་ཀྱི་དམིགས་ཡུལ་སོགས་འདྲ་བོ་ཅིག་ཁོང་ཚོའི་ལས་ཀ་འདྲ་བོ་གཉིས་བྱེད་ཀྱི་འདུག་ད་གཙོ་བོ་ད་ཞི་བདེ་ཀྱི་ལྷན་ཚོགས་ལབ་ཀྱི་ཡོད་རེད་ཞི་བདེ་ཀྱི་ཆེད་དུ་ཡིན་ཟེར་གྱི་འདུག་ད་ཞི་བདེ་ཀྱི་ཆེད་དུ་ཡིན་དུས་ཙམ་པ་ལ་ཨ་ནི་ཁོང་ཚོ་ག་རེ་ཞུ་བ་རེད་དམིགས་ཡུལ་འདྲ་བོ་ཅིག་ལས་ཀ་འདྲ་བོ་གཉིས་བྱེད་ཀྱི་འདུག་དང་པོ་འདྲ་བོ་དེ་ག་རེ་ལབ་ན་འཛམ་བུ་གླིང་འདིའི་སྒང་ལ་ཡ་ཨ་ནི་དམག་རིགས་བྱེད་རོགས་དམག་རིགས་དེ་མེད་པ་དམག་མི་རིགས་དེ་བཀག་ཡ་ཨ་ནི་དེ་དང་མཉམ་དུ་ལ་ཡ་ཨ་ནི་ག་ལ་རོ་རྡུལ་ཕྲན་མཚོན་ཆ་མ་མེད་པ་བཟོ་ཡ་རོ་ད་འདི་འདྲས་ཁོ་ཚོའི་ཀྱི་དམིགས་ཡུལ་དང་པོ་དེ་རེད་ཤག་དེ་འདི་བྱས་ད་དམིགས་ཡུལ་གཉིས་པ་དེ་ཨ་ནི་འཛམ་བུ་གླིང་འདི་ནང་ལ་ཞི་བདེ་གོང་འཕེལ་དུ་བཏང་ཡ་འདི་ལས་ཀ་བྱས་ད་འདི་ལས་ཀ་དེའི་ནང་ལོགས་ལ་སྡེ་ཚན་འདྲ་བོ་ཅིག་ལྔ་ཡོང་གི་འདུག་ཞེས་སྡེ་ཚན་ལྔ་ད་སྡེ་ཚན་ལྔ་དེ་དང་པོ་དེ་ག་རེ་ལབ་ན་ཨ་ནི་འཛམ་བུ་གླིང་དེ་ཡི་སྒང་ལས་ཨ་ནི་ག་ལབ་རེད་ཆོས་ལུགས་ཀྱི་བླ་མ་ཚོ་མཐུན་འབྲེལ་བྱས་ནས་ད་མཉམ་ལས་བྱས་ནས་ཨ་ནི་ག་ལ་འཛམ་བུ་གླིང་དེ་ཡི་སྒང་ལ་ཞི་བདེ་སྤེལ་ཡ་དང་པོ་དེ་བྱས་དེ་ནས་གཉིས་པ་དེ་ཨ་ནི་ག་རེ་ཞུ་དགོས་རེད། ཤེས་ཡོན་གྱི་སྡེ་ཚན་ནང་ལོགས་ལ་ཨ་ནི་ད་སློབ་སྦྱོང་སྤྲད་སྟངས་དང་དེ་འདྲའི་གི་ཐོག་ནས་ཡང་འཛམ་བུ་གླིང་ནང་ཞི་བདེ་སྤེལ་ཡ་བྱས་ཨ་ནི་གསུམ་པ་དེ་ལ་ཡང་ཨ་ནི་གཞོན་ནུ་ལབ་པ་རེད་ད་ག་འདི་ཁོ་རང་ཚོ་དབྱིན་ཇིའི་ཚིག་ནང་ལ International Youth Group ཟེར་གྱི་འདུག་གཞོན་ནུའི་གི་ཐོག་ནས་ཨ་ནི་ལས་ཀ་བྱས་བྱས་ཞི་བདེ་སྤེལ་ཡ་དེ་བྱས་ཨ་ནི་བཞི་པ་དེ་ཨ་ནི་བུད་མེད་གི་ཐོག་ནས International Women Group ཟེར་གྱི་འདུག་ཁོང་ཚོ་གིས་ལས་ཀ་བྱེད་གི་འདུག་ཞུ་ཡ་ཡིན་མཐའ་མ་དེ་ལ་ཡ་ཨ་ནི International Media Groups ལབ་ཀྱི་འདུག་རྒྱལ་སྤྱིའི་གི་ད་ག་ལ་ག་ལ་བར་ད་གསར་འགོད་ལབ་ན་གསར་འགོད་ལབ་ན་འགྲིག་མི་འདུག་ད་འདི་འདྲའི་རིགས་དེ་མཉམ་དུ་དེ་བྱས་བྱས་ད་ལས་ཀ་བྱེད་ཀྱི་འདུག་ཞེས་འོ་དེ་ཞུ་ཡ་ཡི། ད་ནི་ང་ད་ད་ཕ་གིར་ལ་ཡ་དེ་འདི་ད་ད། ག་ལ་བར་ད་ཅིག་ཆོས་ལུགས་གི་ད International Religious Leader གི Group གི་ནང་ལོགས་ལ་ཚོགས་འདུ་འགྲོ་བ་ཆོག་གཙོ་བོ་དེ་འོ་དེ་དེའི་ནང་རེད་ཞེས་ཞུ་ཡ་ཡིན་ད་ངས་ཀྱིས་ཕ་གིར་ལ་ཡ་བོད་པའི་གི་ནང་པའི་སྐུ་ཚབ་བྱས་ནས་ད་སྐད་ཆ་བཤད་པ་བཟོ་འདྲ་བོ་ཅིག་རེད། འོ་དེ་འདྲའི་འདྲ་བོ་ཅིག་རེད་ཞུ་ཡ་ཡིན། ལགས་ལགས་སོ་དགེ་བཤེས་ལགས་ཀྱིས་གླེང་གཞིའི་འདིའི་ཐོག་ལ་ཡ་ཏོག་ཙམ་རྒྱས་པ་ཅིག་གསུངས་གནང་བ་ཡིན་ན།
སྤྱིར་བཏང་ནས་ང་འདི་སྐད་བཏང་ཡ་དེ་ངས་ནམ་རྒྱུན་དེ་སྦེང་ལོར་ལ་ཡ་ལས་ཀ་བྱེད་དེ་ཡ་ཆོས་ལུགས་མཐུན་འབྲེལ་ག་ལ་ལས་ཀ་མང་པོ་ཅིག་བྱེད་དེ་ཡོད་པ་འདི་ཁོང་ཚོས་དོ་སྣང་ཞེ་པོ་ཅིག་བྱུང་འདུག་ཨ། དེའི་སྒང་ནས་ང་ལ་ཡང་ཕ་གིར་ལ་སྐད་བཏང་བ་བཟོ་འདྲ་བོ་ཅིག་རེད་ཤག། འབྲེལ་བ་བྱུང་སྟངས་འདྲ་བོ་འདུག་ཁོང་ཚོས་འདུག་སེ་དོ་སྣང་བྱེད་ཀྱི་ཡོད་ང་ལ་འབྲེལ་བ་བྱུང་སྟངས་འདྲ་བོ་འདུག་སེ་བྱུང་ཤག་ཞུ་ཡ་ཡིན། ད་ངས་ཕ་གིར་ལ་སྐད་ཆ་བཤད་ཡ་གི་དོན་དག་འདྲ་བོ་འདི་ང་ལ་གསར་པ་གས་དགོས་ཅིག་བཤད་ཡ་མེད། ནམ་རྒྱུན་སྐྱབས་མགོན་རིན་པོ་ཆེ་གིས་གསུངས་དེ་ད་ག་རང་མ་འགྲེལ་བཤད་རྒྱབ་པ་ཡིན་མ་གཏོགས་འདི་ལས་ལྷག་ཅིག་ང་ལ་གསར་པ་ཅིག་བཤད་ཡ་མེད། ཡིན་པ་ཡིན་ན་ཡང་ངས་བཤད་བཞག་རྒྱུ་དེ་གས་དེ། ཚང་མ་ལོག་གིས་དགའ་བོ་ཞེ་པོ་ཅིག་བྱས་སོང། ཨེ་མི་སེར་བའི་དགའ་བོ་བྱས་སོང། ད་ངས་བཤད་དེ་ནམ་རྒྱུན་རྒྱལ་བ་རིན་པོ་ཆེས་གསུང་བསྡད་དེ་སྐུ་མདུན་གྱིས་གསུང་བསྡད་ད་ག་རང་རེད། འཛམ་བུ་གླིང་གི་ནི་ང་ཚོའི་དཀའ་ངལ་དེ་ལ་སྡེ་ཚན་གཉིས་འདུག་པ་སྡེ་ཚན་དང་པོ་དེ་ད་ཅིག་འབྱུང་བ་རང་བྱུང་དབྱིན་ཇིའི་གི་ཚིག་ལ་ཞུས་ན་ད Natural Disaster ལེགས་རོགས་དང་ས་ཡོམ་རྒྱག་ཡ་དང། ཨ་ནི་དེ་ནང་བཞིན་རླུང་འཚུབ་ཡོང་ཡ་དང་དེ་འདྲའི་གི་རྐྱེན་པས་ཨ་ནི་འཛམ་བུ་གླིང་དེའི་སྒང་ལ་ཨ་ནི་ག་ལ་བ་རེད་དཀའ་ངལ་འཕྲད་བསྡད་ཅིག་བྱས་དཀའ་ངལ་གི་རིགས་གཉིས་གཉིས་པ་དེ་ང་རང་ཚོའི་འགྲོ་བ་མི་ཡིས་བཟོས་པའི་དཀའ་ངལ་དེ་ནམ་རྒྱུན་སྐྱབས་མགོན་རིན་པོ་ཆེ་གིས་ཚིག་བེད་སྤྱོད་བཏང་བསྡད་དེ Man Made Problem ཟེར་ཞོར་ཨོ་དེ་ད་ག་དེ་འགྲོ་བ་མི་ཡིས་བཟོས་པའི་དཀའ་ངལ་དེ་བྱས། ཨ་ནི་འགྲོ་བ་མི་ཡིས་བཟོས་པའི་དཀའ་ངལ་དེ་ཨ་ནི་ག་འདྲས་ཡོང་གི་འདུག་ལབ་དུས་ཙམ་པ་ལ་ཨ་ནི་དཀའ་ངལ་འདི་འགྲོ་བ་མི་ཡི་བཟང་སྤྱོད་ཀྱིས་མ་འདང་བ་བྱས། བྱམས་པ་དང་བརྩེ་བ་གི་སློབ་གསོ་དེ་མ་འདང་བ། ལྷག་པར་དུ་ང་རང་ཚོ་འགྲོ་བ་མིས་བཟོས་པའི་དཀའ་ངལ་ནང་ལོགས་ནས་ལྷག་པར་དུ་དེང་དུས་ཀྱི་ཤེས་ཡོན་ཡོད་མཁན་སློབ་སྦྱོང་ཡག་པོ་ཡོད་མཁན་དེ་ཚོ་མི་དེ་ཚོ་གིས་འཛམ་བུ་གླིང་འདི་སྒང་ལ་དཀའ་ངལ་མང་པོ་བཟོ་ཡ་དེ། ཤེས་ཡོན་གྱི་སྡེ་ཚན་ནང་ལོགས་ལ་ཡང་བྱམས་པ་དང་བརྩེ་བ་གི་སློབ་གསོ་དེ་མ་འདང་བ།

གཏམ་བཤད་གནང་སྐབས་ཚོགས་འདུ་འདི་འདྲ་ལ་བཅར་གནང་ཡོད་ཀྱི་རེད་ཡིན་ནའི་ད་རེས་ལྷོ་ཀོ་རི་ཡ་ནང་ལ་ཉེ་ཆར་བསྐོང་ཚོགས་གནང་པའི་གི་འཛམ་གླིང་ཞི་བདེ་གི་ལྷན་ཚོགས་དེ་ད་ལྟ་ད་ང་ཚོས་ངོ་དེབ་ནང་ལ་བལྟས་པའི་སྐབས་ལ་ཡ་རེ་དགེ་བཤེས་ལགས་ཀྱིས་ངོ་སྤྲོད་གནང་པའི་སྐབས་ལ་ཡ་དཔེ་གཞི་རྒྱ་ཆེན་པོ་ཅིག་དེ་འདྲ་ཅིག་རེད་འདུག་དེ་འདྲ་སོང་ཙང་དགེ་བཤེས་ལགས་ད་རེས་ལྷོ་ཀོ་རི་ཡ་ལ་ཕེབས་ནས་ཚོགས་འདུ་འདི་འདྲ་ཅིག་ནང་ལ་ད་མཉམ་ཞུགས་གནང་པའི་སྐབས་ལ་ཡ་ད། ཅིག་ཤེས་ཡོན་ཅན་པ་དང་ཨ་ནི་ཆོས་ཕྱོགས་ཀྱི་གོ་སྒྲིག་དང་དེ་འདྲས་མང་པོ་ཅིག་ཡོད་ཀྱི་རེད། དེ་འདྲས་སོང་ཙང་དགེ་བཤེས་ལགས་ལ་ཡང་ཐུགས་སྒེར་གྱི་ཐོག་ནས་མྱོང་ཚོར་ག་འདྲ་རེ་ཅིག་བྱུང་གནང་སོང་ཚོགས་འདུ་འདིའི་སྐབས་ལ།
ད་ངེད་ཀྱི་ཚོར་བ་ཅིག་ག་རེ་བྱུང་སོང་ལབ་ན་ད་ལྟ་བར་དུ་ལ་ཨ་ནི་ཞི་བདེ་ཀྱི་ཚོགས་ཆེན་དེ་ཡི་ནང་ལོགས་ལ་ཡང་ཨ་ནི་བོད་པའི་ནང་པའི་ཀྱི་སྐུ་ཚབ་འདྲ་བོ་དེ་སོག་པོ་གིས་བྱེད་བསྡད་ཀྱི་འདུག་ད་ལྟ་བར་དུ་ལ་ཡང། ཨ་ནི་བོད་པ་ཀྱི་ནང་པ་ཟེར་དེ་ཚབ་འདྲ་བོ་དེ་ད་ལྟ་བར་དུ་དུས་ལ་དེ་ངེས་དེ་རྒྱལ་ཁབ་ཡོད་མཁན་ཅིག་དེའི་ནང་ནས་སོག་པོ་གི་མོང་གོ་ལི་ཡའི་གི་ད་བྱེད་དེ་ད་ད་ལྟ་བར་དུ་ལ་ཨ་ནི་འདི་སྔོན་ལ་ཕལ་ཆེར་བོད་པ་སླེབས་མཁན་བྱུང་ཡོད་ས་མ་རེད་ང་ཐེངས་མ་དང་པོ་བཟོ་འདྲ་ཅིག་ཆགས་བསྡད་ཡོད་ས་རེད་ཞུ་ཡ་ཡིན་འདི་ང་རང་གི་ད་གནས་སྟངས་གསར་པ་ཅིག་མགོ་ཚུད་པའི་བཟོ་འདྲ་ཅིག་དེ་ཚོར་བ་གཅིག་དེ་དེ་འདྲས་ཅིག་བྱུང་སོང་བ། དེ་དང་མཉམ་དུ་ལ་ཡ་ད་ཚོར་བ་གཅིག་ག་རེ་བྱུང་སོང་ལབ་ན་ནི། ད་ཆོས་ལུགས་ནམ་རྒྱུན་ཡིན་ན་ང་རྒྱ་གར་ནང་ལོགས་ད་རྒྱ་གར་ནང་ལོགས་ནི་ད་ང་བེང་ལོར་ནང་ལོགས་ལ་ཡོད་པའི་ད་ཆོས་ལུགས་ཀྱི་བླ་མ་མི་དྲག་མང་པོ་ཞིག་མཉམ་དུ་ང་རང་ཚོ་འཛོམས་འཛོམས་བྱས་པས་མཐུན་པོ་བྱས། ངས་གི་བཤད་རྒྱུར་ད་ཁོང་ཚོའི་ཚང་མས་གི་རྒྱབ་སྐྱོར་བྱས་ཡག་པོ་རང་ཞིག་ཡོད་དེ། ད་དེ་རིང་ཡ་གཅིག་རྒྱ་ཆེན་པོ་ཞེ་པོ་ཅིག་འཛམ་བུ་གླིང་མང་པོ་ཅིག་ལ་ཕར་འབྲེལ་བ་བྱེད་ཐུབ་ཡ་བྱས་ཆོས་ལུགས་འདྲ་མི་འདྲ་གི་བླ་མ་དེ་ཚོ་མཉམ་འབྲེལ་བ། ང་རང་ཚོ་དེ་ཚོ་ཡང WhatsApp Group ལབ་ཀྱི་འདུག་དེ་རིང་སང WhatsApp ནང་ཚོགས་པ་བཙུགས་བྱས་ང་རང་ཚོ་ཚོགས་པ་ཅིག་བཟོས་ཡོད་རེད་ཚོགས་པ་དེ་ནང་དུ་སྐད་ཆ་འདྲ་བོ་ཞིག་རྟག་པ་རེ་བཞིན་ཡོང་བསྡད་འདུག་ཞུ་ཡ་ཡིན་འོ་དེ་ཅིག་བྱུང་ཨ་ནི་ལྷག་པར་དུ་ང་ནམ་རྒྱུན་ཨ་ནི་ཡང་ང་རང་ཚོ་ནང་པ་ཡིན་པའི་ཆ་བཞག་གི་ནི་ཡང་ནང་པ་ནང་ལོགས་ནས་ཨ་ནི་ད་ག་ལབ་པ་རེད་ང་རང་ཚོའི་ནམ་རྒྱུན་སྐྱབས་མགོན་རིན་པོ་ཆེ་གསུང་དེ་གི་པཱ་ལིའི་གི་ཆོས་བརྒྱུད་འཛིན་མཁན་ཨ་ནེ་གཅིག་ཐཱའི་ལེནྡ་དང་ཤི་རི་ལང་ཀཱ། འབར་མ་ཟེར་བ་རེད་འབར་མ་ད་དེ་མི་ཡན་མར་ལབ་དུ་ཁོང་ཚོས་འོ་ད་ཁོང་ཚོའི་གི་ད་ག་ལབ་པ་རེད་ཅིག་ཁོང་ཚོའི་ཕྱག་ལས་གནང་མཁན་གི་ད་རབ་བྱུང་ཟེར་བ་རེད་དགེ་སློང་མང་པོ་ཅིག་ཁོང་ཚོ་ཐུག་གི་བྱས་ཨ་ཁོང་ཚོ་མཉམ་དུ་འབྲེལ་བ་དེ་གི་དེ་ཡག་པོ་ཞེ་པོ་ཅིག་བྱུང་སོང་ཨ་ནེ་དེ་དང་ཆབས་ཅིག་ལ་རྒྱ་གར་རང་གི་ནང་པ་ཨ་ནེ་བོད་སྐད་ལ་ཡ་ཅིག་མི་རིགས།

ཁ་ས་ཁ་ནས Professor མང་པོ་ཞེ་པོ་ཅིག་ནང་པ་ཡིན་ཟེར་ཡ་ཅིག། ཁོང་ཚོས་ལོགས་ཀ་ཅིག། ནང་པ་ཚང་མ་ཚུར་འཛོམས་འཛོམས་ཅིག་ང་ལ་ལོགས་ཀ་ཅིག་ཐུག་དགོས་ཡོད་ཟེར་ནས་ང་ཚོ་ཐུག་ཡ་བྱུང། ཁོ་ཚོ་མཉམ་དུ་སྐད་ཆ་བཤད་ཨ་དགའ་པོ་ཞེ་དྲག་བྱུང། ཟེར་ཙང་ཨ་ད་འདི་གས་དེ་གས་ཅིག་ག་ལབ་པ་རེད་ཅིག། ཡང་ང་རང་ཚོ་ནམ་རྒྱུན་ཅིག་ལས་ཀ་བྱེད་ཕྱོགས་ཀྱི་ཐད་ལ་ཡ། ད་འབྲེལ་བ་ཡག་པོ་ཡོང་ཡ་དང་དེ་འདྲས་ཅིག་ག་འདྲ་ཅིག་དེ་གས་ལ་ཚོགས་འདུ་དེའི་བརྒྱུད་ནས་ཅིག་ག་ལབ་པ་རེད་འབྲེལ་བ་ཐུག་ཡ་ཙམ་མ་ཡིན་པ་ཕར་ཚུར་ངོ་ཤེས་ཡ་ད

གསན་མཁན་རྣམ་པ་ཚོས་མཁྱེན་གསལ་ལྟར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དབུས་སྐད་དང་ཁམས་སྐད། ཨ་མདོའི་སྐད་གདངས་བཅས་ཀྱི་ཐོག་རྒྱང་སྲིང་ཞུ་བཞིན་པའི་ཉིན་རེའི་གསར་འགྱུར་དང་དཔྱད་གཏམ། ཆེད་རྩོམ་དང་དཔེ་དེབ་ལྗགས་ཀློག་དེ་བཞིན་ང་ཚོའི་གཏམ་གླེང་ཞལ་པར་གྱི་ལེ་ཚན་སོགས་ཉིན་རེ་བཞིན་བོད་དང་རྒྱ་གར་བལ་ཡུལ་དང་འབྲུག་བཅས་ཀྱི་ནང་རླུང་འཕྲིན་གྱི་བརྒྱུད་གསན་ཐུབ་ཀྱི་ཡོད་པ་མ་ཟད་ཡིག་ཐོག་གཟིགས་ཐུབ་པའི་ཆ་རྐྱེན་ཞིག་འདི་ག་རླུང་འཕྲིན་ཁང་ནས་ཆེད་སྤེལ་ཞུས་ཡོད། དེ་ནི་དེང་དུས་ཀྱི་འཕྲུལ་འཁོར་ཡར་རྒྱས་འགྲོ་བཞིན་པའི་འཛམ་གླིང་འདི་ན་མེད་དུ་མི་རུང་བའི་མཐུན་རྐྱེན་ཞིག་ཡིན་སྟབས་གསན་མཁན་རྣམ་པ་ཚོས་ང་ཚོའི་འཕྲིན་གཏོང་དྲ་གནས་བརྒྱུད་ལམ་གྱི་ཐོག་ནས་ཉིན་རེའི་གསར་འགྱུར་དང་ཆེད་གཏམ་ཁག་གསན་རྒྱུ་དང་ཡིག་ཐོག་གཟིགས་ཐུབ་པའི་རེ་བ་ཞུ་གི་ཡོད། དེའི་ཐད་ལེགས་སྤེལ་དགོངས་འཆར་རིགས་ཡོད་ཚེ་དགའ་བསུ་ཞུ་རྒྱུ་དང། ང་ཚོའི་འཕྲིན་གཏོང་དྲ་གནས་ཀྱི་ཁ་བྱང་ནི www dot rfa dot org ཡིན། རྣམ་པ་ཚོས་དུས་རྒྱུན་དུ་ནས་ང་ཚོའི་ལས་རིམ་ལ་ཐུགས་སྣང་གནང་བར་ཐུགས་རྗེ་ཆེ།
ཐེངས་འདིའི་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་བྱང་ཤར་མངའ་སྡེ་འབྲས་ལྗོངས་ནང་རིང་མིན་ཆིབས་བསྒྱུར་སྐྱོང་བ་ཉེ་བ་དང་བསྟུན་ནས་བོད་དང་འབྲས་ལྗོངས་གཉིས་ཀྱི་འབྲེལ་ལམ་སྤྱི་དང་ལྷག་དོན་དུ་རྒྱལ་མཆོག་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་དང་འབྲས་ལྗོངས་གཉིས་ཀྱི་འབྲེལ་ལམ་སྐོར་མངའ་སྡེའི་རྒྱལ་ས་སྒང་ཏོག་ནང་རྟེན་གཞི་གནང་བའི་རྣམ་རྒྱལ་ཤེས་རིག་ཉམས་ཞིབ་ཁང་གི་བོད་ཡིག་སྡེ་ཚན་གྱི་འགན་འཛིན་ཨ་ཅེ་རི་ཡ་ཚུལ་ཁྲིམས་རྒྱ་མཚོ་ལགས་སུ། སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པའི་ལེའུ་དང་པོ་འདི་གསན་རོགས་གནང། གསན་མཁན་རྣམ་པ་ལྷན་རྒྱས་ལ་སྐུའི་ལྷ་སྐར་བཟང་བའི་འཚམས་འདྲི་ཞུས་པ་དང་སྦྲགས། ད་ལྟ་གོང་དུ་ངོ་སྤྲོད་གནང་བ་ནང་བཞིན་ཐེངས་འདིའི་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རིང་མིན་རྒྱ་གར་བྱང་ཤར་མངའ་སྡེ་སྦས་ཡུལ་འབྲས་མོ་ལྗོངས་ནང་ཆིབས་བསྒྱུར་བཀའ་དྲིན་བསྐྱངས་གནང་མཛད་འཆར་ཡོད་པ་དང་བསྟུན་ནས་བོད་སྤྱི་དང་ལྷག་དོན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་དང་འབྲས་ལྗོངས་གཉིས་དབར་གྱི་འབྲེལ་ལམ་སྐོར། འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་རྟེན་གཞི་གནང་བའི་རྣམ་རྒྱལ་ཤེས་རིག་ཉམས་ཞིབ་ཁང་གི་བོད་ཡིག་སྡེ་ཚན་གྱི་འགན་འཛིན་དང་བོད་རིག་པ་བ Acharya ཚུལ་ཁྲིམས་རྒྱ་མཚོ་ལགས་ལ་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཞལ་པར་བརྒྱུད་གནད་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པའི་ལེའུ་དང་པོ་དེ་སྙན་སྒྲོན་ཞུ་གི་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་ནང་ཆིབས་སྒྱུར་བཀའ་དྲིན་སྐྱོང་གནང་ཡོང་བའི་འབྲས་ལྗོངས་མངའ་སྡེའི་གཞུང་མང་གཉིས་ཀྱིས་གསོལ་འདེབས་ལན་མང་ཞུས་པ་མ་ཟད་མངའ་སྡེའི་སྤྱི་ཁྱབ་བློན་ཆེན Prem Singh རྟ་མང་མཆོག་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་གཅིག་ཉིན་བཞུགས་སྒར་རྡ་རམ་ས་ལའི་རྒྱལ་བའི་ཕོ་བྲང་ནང་ཆེད་བཅར་ཞུ་སྐབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མཇལ་ཁ་བསྩལ་གནང་མཛད་པ་མ་ཟད། དེང་སྐབས་འཛམ་གླིང་ནང་ནང་པའི་གཞུང་ལུགས་ཀྱི་སེམས་ཁམས་རིག་པའི་ལྟ་གྲུབ་སྐོར་ལ་དོ་སྣང་གསར་པ་ཞིག་སླེབས་ཀྱི་ཡོད་སྟབས་ནང་ཆོས་ནི་འཛམ་གླིང་སྤྱིའི་སེམས་ཁམས་བདེ་ཐང་དང་འབྲེལ་བ་ཡོད་པ་གསལ་པོ་མཚོན་ཐུབ་ཀྱི་ཡོད་སྐོར་བཀའ་སྩལ་དོན། རྫོགས་པ་འདི་ག་ལ་ཡང་ནང་ཆོས་ཀྱི་སེམས་ཁམས་རིག་པ་དང་དེ་འབྲེལ་གྱི་ལྟ་གྲུབ་སྐོར་ལ་དོ་སྣང་གསར་པ་ཞིག་མཚོན་ཡོད་ཚན་རིག་ཐོག་ནས་སེམས་ཁམས་རིག་པ་དང་འབྲེལ་ནས་ནང་ཆོས་ཀྱི

རྒྱུ་མཚན་བསམ་བློ་གཏོང་རྒྱུ་ཡོད་པ་ཞིག་ཡིན་སྟབས་དེང་སྐབས་བོད་ཀྱི་ནང་ཆོས་ལ་ཚན་རིག་པ་དོ་སྣང་བྱེད་མཁན་ཇེ་མང་དུ་འགྲོ་བཞིན་པ་དང་ཁོང་ཚོས་སེམས་ཀྱི་ཞི་བདེ་བསྐྲུན་ཐབས་ལ་དོ་སྣང་བྱེད་ཀྱི་ཡོད་པ་དང་ནང་པའི་གཞུང་ལུགས་ཁག་ནས་གསུངས་པའི་བསླབ་བྱ་ཁག་གིས་གོ་ལ་སྤྱིའི་ཞི་བདེ་བསྐྲུན་ཐུབ་ངེས་ཡིན་སྐོར་བཀའ་སྩལ་གནང་མཛད་འདུག། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་ནང་ཆིབས་བསྒྱུར་བསྐྱངས་གནང་ཡོང་བའི་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན Prem Singh རྟ་མང་ལགས་ཀྱིས་གསོལ་འདེབས་ཞུས་པར་བཀའ་བཞེས་ཟབ་མོ་སྩལ་གནང་མཛད་པ་མ་ཟད་རིང་མིན་མགོན་པོ་གང་ཉིད་འབྲས་ལྗོངས་ནང་ཆིབས་བསྒྱུར་སྐྱོང་གནང་མཛད་སྐབས་ཁུལ་འདིར་ཡོད་པའི་མགོན་པོ་གང་ཉིད་དང།

སྒང་ཏོག་ནང་ཆིབས་བསྒྱུར་སྐྱོང་གནང་གིས་སྤྱི་ཟླ་བཅུ་པའི་ཚེས་བཅུ་གཅིག་ཉིན་གྱི་སྔ་དྲོར་དད་ལྡན་མང་ཚོགས་ལ་རྒྱལ་སྲས་ལག་ལེན་སོ་བདུན་མའི་བཀའ་ཆོས་སྩལ་གནང་དང་སྤྱི་ཟླ་བཅུ་པའི་ཚེས་བཅུ་གཉིས་ཉིན་ཐུགས་སྒྲུབ་ཡང་སྙིང་ཀུན་འདུས་ཀྱི་བཀའ་ཆོས་སྩལ་གནང་མཛད་འཆར་ཡོད་སྐོར་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་རྒྱའི་ཐོག་གནས་ཚུལ་བཀོད་གནང་འདུག། རྩ་བའི་བོད་དང་འབྲས་ལྗོངས་གཉིས་ཀྱི་འབྲེལ་ལམ་དེ་བོད་ཀྱི་ཆོས་རྒྱལ་ཁྲི་སྲོང་ལྡེའུ་བཙན་སྐབས་ནས་བྱུང་བ་དང་དེ་ཡང་ཨོ་རྒྱན་པདྨ་འབྱུང་གནས་མཆོག་རྒྱ་གར་ནས་བོད་ལ་ཕེབས་སྐབས་འབྲས་ལྗོངས་བརྒྱུད་ནས་ཕེབས་པ་དང་ཡང་རྗེས་སུ་གུ་རུ་རིན་པོ་ཆེ་མཆོག་དང་ཁོང་གི་རྗེ་འབངས་ཉེར་ལྔ་རྣམས་འབྲས་ལྗོངས་ལ་ཕེབས་པའི་ལོ་རྒྱུས་ཀྱང་འདུག་བོད་ཀྱི་རྒྱལ་མཆོག་སྐུ་ཕྲེང་རིམ་བྱོན་རྣམས་དང་འབྲས་ལྗོངས་གཉིས་བར་གྱི་འབྲེལ་ལམ་དེ་རྒྱལ་མཆོག་སྐུ་ཕྲེང་ལྔ་པ་ཆེན་པོའི་སྐུ་དུས་ནས་བྱུང་འདུག་པས་དེའི་སྐོར་འབྲས་ལྗོངས་མངའ་སྡེའི་རྒྱལ་ས་སྒང་ཏོག་ན་རྟེན་གཞི་གནང་བའི་རྣམ་རྒྱལ་ཤེས་རིག་ཉམས་ཞིབ་ཁང་གི་བོད་ཡིག་སྡེ་ཚན་གྱི་འགན་འཛིན Acharya ཚུལ་ཁྲིམས་རྒྱ་མཚོ་ལགས་ཀྱིས་གསུངས་དོན། ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་དེ་འབྲས་ལྗོངས་ལ་ཆོས་བརྒྱུད་དང་འབྲེལ་བའི་སྒོ་ནས། གིས་ཞུས་པ་ཡིན་ན་དེ་ནི་ག་འདྲ་ཆིབས་བསྒྱུར་གནང་ཡོད་རེད་ཞུས་པ་ཡིན། ཆིབས་བསྒྱུར་འདི་འབྲེལ་བའི་ཀྱིས་མ་ཞུས་པའི་སྔོན་ལ་དེ་ནི་རྒྱབ་ལྗོངས་ཅིག་ཞུས་ན་བསམ་སོང། དུས་རབས་བཅུ་བདུན་པའི་སྐབས་སུ ྋགོང་ས་ལྔ་པ་ཆེན་པོ་མཆོག་ནས་བོད་ལྗོངས་རྒྱལ་ཁབ་ཆེན་པོ་བསྟན་སྲིད་ཀྱི་ཐུགས་འགན་བཞེས་པ་ནས་བོད་གཞུང་དགའ་ལྡན་ཕོ་བྲང་དབུ་བརྙེས་པ་དང། དོན། འབྲས་ལྗོངས་ཀྱི་རྒྱལ་རབས། ལོ་རྒྱུས་ལྟར་དུ་བཤད་པ་ཡིན་ན། འབྲས་ལྗོངས་ཀྱི་རྒྱལ་རབས་དབུ་ཚུགས་པ། ཐོག་མ་དེ་ཆགས་བསྡད་ཀྱི་ཡོད་རེད། དེའི་སྐབས་སུ་ང་ཚོ། འབྲས་ལྗོངས་ཀྱི་རྒྱལ་པོ་ཐོག་མ། གསེར་ཁྲི་མངའ་གསོལ་ཞུས་པ་དེ་འདྲ་ཆགས་བསྡད་ཀྱི་ཡོད་རེད། དེ་ག་འདྲ་བྱས་བྱུང་བ་རེད་ཞུས་པ་ཡིན་ན། སྤྱིར་བཏང་འབྲས་ལྗོངས་ལ་བསྟན་པ་ཕྱི་དར་སྐབས་སུ། བོད་ནས་བླ་མ་གསུམ། ཆིབས་བསྒྱུར་གནང་ཡོད་རེད། འདི་བོད་ནས་བླ་མ་གསུམ་དེ། འབྲས་ལྗོངས་པའི་ད་ཆོས་སྐད་ནང་ལོགས་ལ་སྤྲུལ་པའི་རྣལ་འབྱོར་མཆེད་གསུམ་ཞུ་གི་ཡོད་རེད། སྤྲུལ་པའི་རྣལ་འབྱོར་མཆེད་གསུམ་དེ། ད་རྒྱལ་བ་ལྷ་བཙུན་ཆེན་པོ། ཅེས་དེ་གཉིས་པ་དེ་མངའ་བདག་སེམས་དཔའ་ཆེན་པོ་ཕུན་ཚོགས་རིག་འཛིན་གསུམ་པ་ཀཿ་ཐོག་ཀུན་ཏུ་བཟང་པོ་ཅེས་ཁོང་གསུམ་དེ་འབྲས་ལྗོངས་ལ་ཆིབས་བསྒྱུར་གནང་བྱས་འབྲས་ལྗོངས་ཀྱི་གནས་སྒོ་ཕྱེས་གནང་བ་རེད། དེའི་སྐབས་སུ་དེ་ནས་ང་ཚོ་འབྲས་ལྗོངས་རྒྱལ་ས་སྒང་ཏོག་ཕྱོགས་ནས་ཆོས་རྒྱལ་ཕུན་ཚོགས་རྣམ་རྒྱལ་ཚུར་ཕེབས་ནས་དེ་ནུབ་འབྲས་ལྗོངས་ཡུག་སམ་ཞུ་ས་གི་ས་གནས་དེ་ལ་དེ་ནས་འབྲས་ལྗོངས་ཀྱི་རྒྱལ་པོ་ཐོག་མ་ཕུན་ཚོགས་རྣམ་རྒྱལ་དེ་གསེར་ཁྲི་མངའ་གསོལ་ཞུས་པ་རེད་བླ་མ་གསུམ་ཁོང་རྣམ་པ་ཚོ་གིས། གསེར་ཁྲི་མངའ་གསོལ་ཞབས་ཕྱི་ཞུས་གནང་བ་དེ་འདྲའི་འདྲ་པོ་ཆགས་བསྡད་ཀྱི་ཡོད་རེད་དེ་དེའི་གཞུག་གུ་ལ་དེ་ནི་བླ་མ་གསུམ་གྱི་ནང་ནས་ང་ཚོ་རྒྱལ་བ་ལྷ་བཙུན་ཆེན་པོ་ཞུ་མཁན་ཁོང་དེ་དེ་ནི་གཅིག་བླ་མ་གཏེར་སྟོན་ཆེན་པོ་གཅིག་ཡིན་དུས་ཙང་ནས་ཁོང་གིས་གཏེར་ཆོས་ཅིག་བཞེས་ཡོད་རེད་དེའི་གཏེར་ཆོས་ཀྱི་མཚན་ལ་ང་ཚོ་རིག་འཛིན་སྲོག་སྒྲུབ་ཞུ་གི་ཡོད་རེད་འོ་དེ་རིག་འཛིན་སྲོག་སྒྲུབ་ཀྱི་ཆོས་བདག་འདྲ་པོ་དེ་ཆོས་ཀྱི་བདག་པོ་འདྲ་པོ་དེ་གོང་ས་ལྔ་པ་ཆེན་པོ་ཡིན་དུས་ཙང་ནས་དེ་ཁོ་རང་ལྷ་བཙུན་བླ་མ་ལྷ་བཙུན་ཁོ་རང་ཕར་བོད་འབྲས་སྤུངས་ལ་ཕེབས་ནས། སྐུ་གསུང་ཐུགས་རྟེན་གྱི་མཎྜལ་བརྒྱབ་གནང། ཕྱག་དཔེ་གཏེར་གྱི་སྤར་ཕུད་ཕར་ཕུལ། དེ་ནས ྋགོང་ས་ལྔ་པ་ཆེན་པོ་འབྲས་ལྗོངས་ཀྱི་ཕ་ཆོས་རིག་འཛིན་སྲོག་སྒྲུབ་གཏེར་གྱི་ད། ཤར་བའི་བཀའ་རྒྱ་བསྟན་པའི་སྒོ་ནས་སྐུ་ཚེ་བརྟན་པའི་བརྟན་བཞུགས་བརྒྱབ་གནང། དེ་ནས་འབྲས་ལྗོངས་ཀྱི་ས་སྣ་རྡོ་སྣ་དང་བཅས་པ་དེ་འདྲའི་ཕར་ཕུལ་བྱས་དེ་ནས་ཟབ་ཆོས་གཏེར་གྱི་ཁ་ཚ་ཆོས་བདག་དུ་མངའ་གསོལ་བ་དེ་འདྲའི་འདྲ་པོ་ཆགས་བསྡད་ཀྱི་ཡོད་རེད། དེ་ནས་དེའི་གཞུག་གུ་ལ། རྒྱལ་བ་ལྷ་བཙུན་ཆེན་པོ་སྐུ་ཕྲེང་དང་པོ་དེ་བྱས། ཀྱི་སྐུ་ཕྲེང་གཉིས་པ་དང་བྱས་གཙོ་བོ་དེ་སྐུ་ཕྲེང་གསུམ་པ། འོ་དེ་སྐུ་ཕྲེང་གསུམ་ཅར་དང་དེ་ནི་རྒྱལ་བ་གོང་ས་ལྔ་པ་ཆེན་པོ་ཁོང་ཞལ་མཇལ་དང་དེ་འདྲའི་ཆགས་བསྡད་ཡོད་རེད། སྐུ་ཕྲེང་གཉིས་པ་དང་གསུམ་པ་དེ་ནི་གཙུག་ཕུད་བཞར་བ་ལ་སོགས་པ་དང་ངོས་འཛིན་གནང་བ་ལ་སོགས་པ་དེ་འདྲའི་ཞལ་མཇལ་དང་བཀའ་ཆོས་གནང་བ་དེ་འདྲའི་བྱུང་བསྡད་ཡོད་རེད། འོ་དེ་ནས་བཟུང་ནས་དེ་ནི་དགའ་ལྡན་ཕོ་བྲང་བྱས་གཙོ་བོ་དེ་གོང་ས་སྐུ་ཕྲེང་ན་རིམ་དང་དང་འབྲས་ལྗོངས་ཕོ་བྲང་གི་རྒྱལ་པོ་རིམ་བྱོན་རྣམ་པ་ཚོ་དང་དེ་ནས་ཆོས་འབྲེལ་དང་ཆོས་དང་སྲིད་ཀྱི་འབྲེལ་བ་དེ་འདི་འདྲའི་ཆགས་བསྡད་རེད་ཞུ་ཡ་ཡིན། ཡང་རྒྱལ་མཆོག་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་འབྲས་ལྗོངས་ནང་ཐོག་མར་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་བདག་ཅག་གི་སྟོན་པ་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་ནས་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དུས་དྲན་སྲུང་བརྩིའི་སྐུ་མགྲོན་གཙོ་བོར་རྒྱ་གར་གྱིས་གདན་ཞུའི་གསོལ་འདེབས་ཞུས་པ་བཞིན་འབྲས་ལྗོངས་བརྒྱུད་ནས་རྒྱ་གར་ལ་ཆིབས་བསྒྱུར་གནང་སྐོར་བོད་རིག་པ་བ་ཨཱཅཱརྱ་ཚུལ་ཁྲིམས་རྒྱ་མཚོ་ལགས་ཀྱིས་གསུངས་དོན།
གོང་ས་སྐུ་ཕྲེང་བཅུ་བཞི་པ་ཆེན་པོ་འབྲས་ལྗོངས་ལ་ད་ལྟ་བར་དུ་ཆིབས་བསྒྱུར་གནང་ཡ་དེའི་སྐོར་ལ་ཞུས་པས་ན། དང་པོ་དེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ཟླ་བ་བཅུ་གཅིག་པའི་ནང་ལ། དེ་ནས་རྒྱ་གར་བྱང་ཆུབ་ཆེན་པོའི་ཆོས་ཚོགས་ཀྱིས་སངས་རྒྱས་སྐུ་མྱ་ངན་ལས་འདས་ནས་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དུས་ཀྱི་སྐུ་མགྲོན་གཙོ་བོ་ལ་གདན་ཞུ་གནང་བྱས། དེ་ནས་དེའི་སྐབས་སུ་འབྲས་ལྗོངས་རྒྱལ་སྲས་བླ་མ་དཔལ་ལྡན་དོན་གྲུབ་རྣམ་རྒྱལ་ད་རྗེས་སུ་འབྲས་ལྗོངས་ཀྱི་རྒྱལ་པོ་བཅུ་གཉིས་པ་དེ་ཆགས་བསྡད་ཡོད་རེད། ཁོང་དངོས་སུ་བོད་ལྷ་ས་ལ་ཆིབས་བསྒྱུར་གནང་བྱས། དེ་མགྲོན་ཞུ་ཕུལ། དེ་ནས་མཐའ་མ་དེ་ལ་འབྲས་ལྗོངས་རྒྱལ་པོ་ཁོ་རང་འབྲས་ལྗོངས་ཀྱི་ད་གིའི་བོད་དང་འབྲས་ལྗོངས་ས་མཚམས་རྣ་ཐོས་ལ་ཟེར་ས་དེ་ལ་སྐུ་དངོས་སུ་འབྲས་ལྗོངས་རྒྱལ་སྲས་ཁོ་རང་ཆིབས་བསྒྱུར་གནང་བྱས་དེ་ནས་མ་དེ་འདྲའི་བཞུགས་སྒར་གནང་བྱས་དེ་ནས་མ་འབྲས་ལྗོངས་རྣ་ཐོས་ལ་བརྒྱུད་ནས་ཆིབས་བསྒྱུར་གནང་བ་དེ་འདྲའི་རེད་ཤག། དེ་ནས་མ་ཆིབས་བསྒྱུར་གནང་དུས་ཙ་ན་དེ་ནི། འབྲས་ལྗོངས་གཞུང་དང་རྒྱ་གར་གཞུང་གིས་སྣེ་ལེན་ཟབ་རྒྱས་ཞུས་བྱས་མ་ལྡི་ལི་ལ་ཆིབས་བསྒྱུར་གནང་བྱས་མཛད་སྒོ་ཆ་ཚང། ཉིས་སྟོང་ལྔ་བརྒྱ་འཁོར་མཛད་སྒོ་ཆ་ཚང། གྲུབ་པ་བྱས། དེ་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་གནས་ཆེན་བཞི་ལ་གནས་གཟིགས་ལ་ཆིབས་བསྒྱུར་གནང་བྱས་དེ་འདྲ་རེད་བཞག་དེ་ནས་ཡ། བོད་ལ་ཆིབས་བསྒྱུར་གནང་དུས་ཙ་ནས་ཡང་འབྲས་ལྗོངས་སྒང་ཏོག་བརྒྱུད་ནས་ཡ་ཆིབས་བསྒྱུར་གནང་ཡ་གི་ཐབས་ཤེས་དེ་འདྲས་གནང་དུས་ཙ་ནས་དེ་ནས་ཡ་གི་རྣ་ཐོས་ལ་ཟེར་ས་དེ་གི་འོག་ཙམ་ལ་དེ་ནས་ཡ་ཁ་བ་གངས་ཆེན་པོ་དེ་འདྲས་བབས་བྱས་དེ་ནས་ཟླ་བ་གཅིག་ཙམ་ཁ་ཤས་ཀྱིས་ཟེར་ན། དེ་ནི་ཁ་ཤས་ཟླ་བ་གསུམ་རེད་ཟེར་གཅིག་ཙམ་གྱིས་དེ་ནི་གངས་བབས་བྱས། དེ་ནི་ལམ་དེ་མ་ཐར་བ་བྱས་ནས་འབྲས་ལྗོངས་ཕོ་བྲང་ནང་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་གདན་འཇགས་གནང་བྱས། དེ་ནི་སྒང་ཏོག་གི་ཕོ་བྲང་ནང་ལོགས་ལ་འབྲས་ལྗོངས་ཆོས་རྒྱལ་ཡབ་སྲས་དང་བཅས་པ་དང་འབྲས་ལྗོངས་ཀྱི་ཆོས་དད་མི་སྣ་ཁག་དེ་ཚོ་ཡོད་རེད། མི་མང་སྟོང་ཕྲག་མང་པོ་ལ་དེ་ནི་གང་ཟེར་དགོས་རེད། བཀའ་ཆོས་གནང་བ་དེ་འདྲ་རེད་ཤག། དེའི་སྐབས་སུ་དེ་ནི་ད་ལྟའི་རྣམ་རྒྱལ་བོད་ཀྱི་ཤེས་རིག་ཉམས་ཞིབ་ཁང་དེ་ནི་འབྲས་ལྗོངས་རྒྱལ་སྲས་དཔལ་ལྡན་དོན་གྲུབ་རྣམ་རྒྱལ་གྱིས། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ནས་བོད་ཀྱི་གནས་སྟངས་འདི་ཐུགས་དགོངས་ཛ་དྲག་པོ་ཡོང་ས་རེད་དགོངས་བྱས་དེ་ནས་བོད་ལ་བཞུགས་པའི་ནང་ཆོས་དང་ཕྱག་དཔེ་བསྡུ་རུབ་གསུང་རབ་དེ་ཚོ་བསྡུ་རུབ་དེ་བྱས་བྱས་དེ་ཚོ་སྒང་ཏོག་རང་ལ་ཅིག་དཔེ་མཛོད་ཁང་ཅིག་བྱུང་ན་གཙུག་ལག་སློབ་གཉེར་ཁང་ཅིག་བྱུང་ན་དེ་ཚོ་དགོངས་གཞི་ཡོད་དེ་བྱས་ནས་དེ་ནས་ཏག་ཏག་དེ་འདྲའི་རྟེན་འབྲེལ་ཡག་པོ་འགྲིགས་བྱས་སྐུ་མདུན་ལ་དེ་འདྲའི་སྙན་སེང་ཞུ་དེ་བྱས་ནས་དེ་ནས། དེ་གི་རེད་སོང་ཙང་དེ་ནི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་གི་ཟླ་བ་གཉིས་པའི་གི་ཚེས་བཅུ་ཉིན་དེ་དེ་ནི་ད་ལྟ་རྣམ་རྒྱལ་བོད་ཀྱི་ཤེས་རིག་ཉམས་ཞིབ་ཁང་གི་རྨང་རྡོ་དང་ས་འདུལ་དེ་སྐུ་མདུན་རང་གི་ཕྱག་ནས་དེ་འདྲ་གནང་བ་དེ་འདྲ་རེད་ཤག་དེ་ནི་དེའི་གཞུག་གུ་ལ་སྐུ་མདུན་རང་གི་ཞལ་བཞེས་གནང་ཚེ་ད་ང་ཕར་ཕྱིན་ཚེ་དེ་ནི་ཕྱག་དཔེ་དེ་འདྲ་དགོས་ཡོད་ན་ཕར་ནས་གསོལ་རས་གནང་གི་ཡིན་ཞེས་དེ་འདྲ་གསུངས་ཚེ་དེ་ནི་ལྔ་བཅུ་ང་དྲུག་ལོ་དེ་དེ་ནི་སྐུ་མདུན་གྱི་ཆིབས་བསྒྱུར་དང་འབྲེལ་བའི་དེ་འདྲ་རེད་ཤག་ལགས་སོ།
ལགས་སོ་ཐུགས་རྗེ་གནང། སྤྱི་ནོར ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གིས་འབྲས་ལྗོངས་ནང་ཆིབས་བསྒྱུར་ཐེངས་མ་གཉིས་པ་དེ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོའི་སྤྱི་ཟླ་གསུམ་པའི་ནང་བསྐྱངས་གནང་མཛད་ཡོད་པ་དང་མཐའ་མ་དེ་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་ཆིབས་བསྒྱུར་བསྐྱངས་གནང་མཛད་སྟབས་ད་བར་འབྲས་ལྗོངས་ནང་ཁྱོན་བསྡོམས་ཆིབས་བསྒྱུར་ཐེངས་མ་བདུན་བསྐྱངས་གནང་གིས་འགྲོ་དོན་རླབས་ཆེན་བསྐྱངས་གནང་མཛད་ཡོད་པ་དང། རིང་མིན་བསྐྱངས་འཆར་ཡོད་པའི་ཆིབས་སྒྱུར་དེ་ཐེངས་མ་བརྒྱད་པ་དེ་ཆགས་ཀྱི་འདུག་དེ་དག་སྐོར་བདུན་ཕྲག་རྗེས་མར་སྙན་སྒྲོན་ཞུ་གི་ཡིན་པས་དེ་དོན་རྣམ་པ་ཚོས་དགོངས་འཇགས་གནང་རོགས་གནང། ལེ་ཚན་འདི་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན།
ཐེངས་འདིའི་ལས་རིམ་མཇུག་སྡོམ་མ་ཞུས་གོང་གལ་ཆེའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁ་ས་ཕྱི་ཚེས་གཉིས་ཉིན་ལྷོ་ཨ་མི་རི་ཀའི་ནང་གི་རྒྱལ་ཁབ་ཆེ་གྲས་བྷ་ར་ཛིལ་གྱི་གྲོང་ཁྱེར Sao Paulo ཡི་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཙོ་དང་ཚོགས་གཞོན་དེ་བཞིན་གྲོས་ཚོགས་འཐུས་མི་གཉིས་གྲོས་ཚོགས་ནང་མཇལ་འཕྲད་གནང་སྟེ་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་སྐོར་ངོ་སྤྲོད་གནང་བ་དང་བྷ་ར་ཛིལ་དབུས་གཞུང་དང་ས་གནས་གཞུང་གིས་རྒྱ་ནག་གཞུང་ནས་ཡུལ་དེའི་ནང་མ་འཛུགས་ལས་གཞིའི་ཐོག་དོགས་ཟོན་གནང་དགོས་པའི་སྐོར་གསུངས་འདུག།
པ་ཀི་སི་ཐན་གྱི་བར་བརྒལ་ཕྱི་དྲིལ་བློན་ཆེན་ཇཱ་ལིལ་ཨ་བྷཱས་ཇི་ལཱ་ནི་ཕྱི་ཚེས་བཞི་དང་ལྔ་ཉིན་གཉིས་རིང་ཧི་མ་ལ་ཡའི་རི་རྒྱུད་བརྒལ་བའི་རྒྱལ་སྤྱིའི་མཉམ་ལས་གླེང་སྟེགས་ཀྱི་ཚོགས་འདུར་ཞུགས་ཆེད་བོད་དུ་ཕེབས་རྒྱུ་ཡིན་འདུག་པ་ཀི་སི་ཐན་གྱི་བར་བརྒལ་ཕྱི་དྲིལ་བློན་ཆེན་ཇཱ་ལིལ་ཨ་བྷཱས་ཇི་ལགས་ནི་ཕྱི་ཚེས་བཞི་དང་ལྔ་ཉིན་གཉིས་རིང་རྒྱ་ནག་གི་སྲིད་བློན་ཝང་དབྱི་ཡིས་བོད་རྒྱལ་ས་ལྷ་ས་ནས་སྤྱི་ལེ་བཞི་བརྒྱ་ཤར་ཕྱོགས་སུ་ཡོད་པ་དང་རྒྱ་གར་ཨ་རུ་ནཱ་ཅལ་གྱི་སི་ཡང་ཞེས་པའི་ཉེ་འགྲམ་དུ་ས་མཚམས་ཁེལ་ཡོད་པའི་ཉིང་ཆི་རུ་ཧི་མ་ལ་ཡའི་རི་རྒྱུད་བརྒལ་བའི་རྒྱལ་སྤྱིའི་མཉམ་ལས་གླེང་སྟེགས་སུ་ཆེད་མངགས་གདན་ཞུ་བྱས་ཡོད་འདུག། ཐའེ་ཝན་མི་དམངས་སྤྱི་མཐུན་ཚོགས་པ་ཞེས་པའི་ཆབ་སྲིད་ཚོགས་པའི་འགན་འཛིན་ལི་ཏེ་ཝང་དང་ཀྲང་ཅན་ཤིན་གཉིས་ཀྱིས་ཐའེ་ཝན་དུ་བཅའ་སྡོད་རྒྱ་ནག་གཞུང་གི་དཔོན་རིགས་ཁག་ཅིག་བརྒྱུད་ནས་རྒྱ་ནག་གཞུང་གི་ལྐོག་དངུལ་བླངས་ནས་ཐའེ་ཝན་གྱི་འོས་བསྡུ་ལ་ཐེ་ཇུས་བྱེད་ཐབས་དང་དེ་བཞིན་ཐའེ་ཝན་ནང་རྒྱ་ནག་དམར་ཤོག་གི་ལྟ་གྲུབ་དྲིལ་བསྒྲགས་བྱེད་ཐབས་བྱས་པ་བཅས་ཀྱི་གནད་དོན་དང་འབྲེལ་ཕྱི་ཟླ་བཅུ་པའི་ཚེས་གསུམ་ཉིན་ཁོང་གཉིས་ཁྲིམས་གཏུགས་བྱས་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་གོང་མའི་གྲངས་མང་མང་གཙོ་ཚོགས་པའི་དབུ་ཁྲིད་ཅག་ཤུ་མར་དབུས་པའི་གྲོས་ཚོགས་གོང་མའི་འཐུས་མིའི་ཚོགས་པ་ཞིག་བདུན་ཕྲག་རྗེས་མར་རྒྱ་ནག་ནང་ཕེབས་སྐབས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཐུག་འཕྲད་ཡོང་བར་ཐུགས་རེ་གནང་གི་ཡོད་པའི་གནས་ཚུལ་དུ།
ཡོ་རོབ་མཐུན་ཚོགས་ཁོངས་ཀྱི་རྒྱལ་ཁབ་ཁག་ལ་འགྲན་ཟླའི་གནོན་ཤུགས་དང་འཇིགས་སྐུལ་བྱེད་པར་སྲུང་སྐྱོབ་ཆེད Brussels གྱིས་ཚོང་འབྲེལ་ཐབས་ལམ་མམ་ལག་ཆ་ཞིག་བསྐྲུན་བཞིན་ཡོད་པ་དང་ཡོ་རོབ་མཉམ་འབྲེལ་མཐུན་ཚོགས་ཀྱིས་ཀྱང་ཡོ་རོབ་རྒྱལ་ཁབ་ཁག་གི་བདེ་འཇགས་དང་འགྲོ་བ་མིའི་ཐོབ་ཐང་ཆེད་འགྲན་ཟླའི་རྒྱལ་ཁབ་ལ་འཕྲུལ་རིག་གི་འགག་རྩའི་ཡོ་བྱད་རྣམས་འཚོང་རྒྱུ་དམ་དུ་གཏོང་དགོས་པ་བཀོད་འདུག། ད་ལོ་རྒྱ་ནག་གི་རྒྱལ་གཉེར་ཚོང་ལས་ཁང་ཉི་ཤུ་རྩ་གྲངས་ནང་བཅིངས་འགྲོལ་དམག་མིས་ཐད་ཀར་སྟངས་འཛིན་འོག་གི་མི་མང་དྲག་ཆས་ལས་གསར་དུ་བཙུགས་ཏེ་མང་ཚོགས་ཀྱི་ཟིང་ཆའི་དོན་རྐྱེན་འབྱུང་སྲིད་པར་སྔོན་འགོག་གྲ་སྒྲིག་བྱེད་བཞིན་པར་གནད་དོན་དབྱེ་ཞིབ་པས་ངོས་འཛིན་གནང་གི་འདུག། རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་བསྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་དབྱངས་སྒྲོན་ལགས་དང།